ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅོ་བརྒྱད། རེས་གཟའ་ཟླ་བ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན། ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས་མཆོག་ནས་མང་ཚོགས་ཀྱིས་ངོས་ལ་དད་པ་དང་ཡིད་ཆེས་གཏིང་ཟབ་བྱེད་བཞིན་པ་མཐོང་སྟེ་རྒྱ་ཆེ་ས་ནས་ངོས་རང་གིས་མུ་མཐུད་འགྲོ་བ་མིའི་རིགས་ལ་ཞབས་འདེགས་ཅི་ནུས་སྒྲུབ་འདུན་གྱི་བློ་སྟོབས་འཕེལ་བཅུག་སོང་ཞེས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལ་གནང་བའི་ཕྱག་བྲིས་དེའི་ནང་བཀོད་ཡོད་པའི། དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་བཅོ་ལྔ་བར་ཁྱོན་ཉིན་གྲངས་ལྔའི་རིང་འབྲས་ལྗོངས་དང་ས་ལུ་ཀ་རའི་ནང་ཆོས་འབྲེལ་བཀའ་དྲིན་སྩལ་སྐབས་འབྲུག་ཡུལ་ནས་ཁྱོན་དད་ལྡན་པ། ལྔ་བརྒྱ་ལྷག་ཕེབས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་སྙན་ངག་པ་བོང་སྟག་རི་ལུ་རྐྱེན་འདས་སུ་ཕྱིན་པར་བོད་མི་ཚོས་མྱ་ངན་དང་གདུང་སེམས་མཉམ་བསྐྱེད་ཤུགས་ཆེ་བྱེད་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་ཨ་རིའི་དཔོན་རིགས་ཁག་ཅིག་ལ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། མཇུག་ཏུ། དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས་མཆོག་ནས་མང་ཚོགས་ཀྱིས་ངོས་ལ་དད་པ་དང་ཡིད་ཆེས་གཏིང་ཟབ་བྱེད་བཞིན་པ་མཐོང་སྟེ་རྒྱ་ཆེ་ས་ནས་ངོས་རང་གིས་མུ་མཐུད་འགྲོ་བ་མིའི་རིགས་ལ་ཞབས་འདེགས་ཅི་ནུས་སྒྲུབ་འདུན་གྱི་བློ་སྟོབས་འཕེལ་བཅུག་སོང་ཞེས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལ་གནང་བའི་ཕྱག་བྲིས་དེའི་ནང་བཀོད་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་ལོ་པི་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
ཉེ་ལམ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཅིག་ནས་བོད་མིའི་དབུ་ཁྲིད་གོང་ས་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེ་གི་ནང་ཆིབས་བསྒྱུར་གྱིས། འབྲས་ལྗོངས་མངའ་སྡེ་གི་མི་མང་བཞི་ཁྲི་ལྷག་ལ་རྒྱལ་སྲས་ལག་ལེན་སོ་བདུན་མ་གི་ཆོས་འབྲེལ་དང་འབྲས་ལྗོངས་གཞུང་གིས་བརྟན་བཞུགས་དང་ཆེ་བསྟོད་ཀྱི་གསོལ་ཚིགས་འདེགས་འབུལ། ཕར་ཚུར་ཕེབས་བསུ་དང་ཕེབས་སྐྱེལ་གྱི་གྲ་སྒྲིག་སོགས་གཞུང་འབྲེལ་གྱི་ཐོག་ནས་ཧ་ཅང་ཚགས་ཚུད་པོ་གནང་ཡོད་པར་བརྟེན། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་དྲུག་གི་ཉི་མ་གནས་མཆོག་རྡོ་རྗེ་གདན་ནས་འབྲས་ལྗོངས་མངའ་སྡེ་གི་སྤྱི་ཁྱབ་བློན་ཆེན། པྲམ་སེང་རྟ་མང་མཆོག་གི་མཚན་ཐོག་ཏུ་ཕྱག་བྲིས་ཞིག་ཕེབས་པ་གི་ནང། མགོན་པོ་གང་ཉིད་ཉེ་ལམ་མངའ་སྡེ་དེར་ཆིབས་བསྒྱུར་གྱི་སྐབས་སུ། འབྲས་ལྗོངས་མངའ་སྡེ་གཞུང་དང་མི་མང་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་བཅས་ནས། སྤྲོ་སེམས་འཁོལ་བའི་སྣེ་ལེན་ཞུ་བར་ཡི་རང་བསྔགས་བརྗོད་གནང་བ་དང་ཆབས་ཅིག། མང་ཚོགས་ཀྱིས་ངོས་ལ་དད་པ་དང་ཡིད་ཆེས་གཏིང་ཟབ་བྱེད་བཞིན་པ་མཐོང་སྟེ། རྒྱ་ཆེ་ས་ནས་ངོས་རང་གིས་མུ་མཐུད་དུ་འགྲོ་བ་མིའི་རིགས་ལ་ཞབས་འདེགས་ཅི་ནུས་སྒྲུབ་འདུན་གྱི་བློ་སྟོབས་ཇེ་ཆེར་འཕེལ་བཅུག་སོང་ཞེས་འཁོད་ཡོད་པ་མ་ཟད། སྤྱི་ཟླ་བཅུ་གཉིས་པ་གི་ཚེས་བཅུ་བཞི་ཉིན་མ་གོང་ས་མཆོག་གིས་ས་ལུ་སྒར་དུ་མང་ཚོགས་ལ་ཆོས་འབྲེལ་གནང་སྐབས་ཀྱང། འབྲས་ལྗོངས་སྒང་ཏོག་ཁུལ་དུ་ཕྱིན་པར་འབྲས་ལྗོངས་གི་སེར་སྐྱ་མི་མང་རྣམས་དད་འདུན་རྩེ་གཅིག་པ་ཡིན་པ་དང། ས་ཐག་རིང་བོ་ཡིན་ནའང་མགོན་པོ་གང་ཉིད་ཀྱི་སྐུ་གཟུགས་ཧ་ཅང་བདེ་བོ་བྱུང་བས། ཁོ་ཚོར་སློབ་སྦྱོང་ལ་དོ་སྣང་བྱེད་དགོས་པའི་འབོད་སྐུལ་གནང་བ་ཡིན་ཞེས་བཀའ་སྩལ་གནང་གི་འདུག། རྒྱ་གར་ཤཱ་ལི་ཡ་གི་མི་མང་ཚོ་ཐུག་ཡག་རེད་ཨ་ནི་ཞེ་དྲག་བྱས་ཡག་པོ་ཆགས་བྱུང། ས་ཐག་རིང་བོ་བྱས་དེ་དེ་ང་ཡང་གཟུགས་པོ་བདེ་བོ་ཞེ་དྲག་བྱུང། མ་བདེ་ག་གེ་མ་བྱུང། ཡང་རྒྱ་གར་འབྲས་ལྗོངས་མངའ་སྡེ་གི་རྒྱལ་ས་སྒང་ཏོག་ཁུལ་གྱི་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ནས་ཀྱང། འབྲས་ལྗོངས་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་པྲམ་སེང་རྟ་མང་ལགས་ཁོ་རང་ནང་པ་ཡིན་པ་གི་མར། གོང་ས་མཆོག་གདན་ཞུས་ཀྱི་ཆེད་དུ་བཞུགས་སྒར་དུ་འབྲས་ལྗོངས་གཞུང་གི་འབྲེལ་ཡོད་མི་སྣ་ཐེངས་མ་དྲུག་ལ་བཅར་གནང་བ་དང། ས་གནས་སུ་ཚད་མཐོའི་ཕེབས་བསུ་ཕེབས་སྐྱེལ་དང་ཆེ་བསྟོད་གསོལ་ཚིགས་ཀྱི་སྐབས་སུའང་མངའ་སྡེའི་གྲོས་ཚོགས་འཐུས་མི་ཆ་ཚང་དང། གཞུང་འབྲེལ་མི་སྣ་ཆེ་དྲག་ཚང་མ་ཕེབས་པ་དང་མངའ་སྡེ་དེར་ཡུན་རིང་གི་རྗེས་སུ་ཆིབས་བསྒྱུར་གནང་བར་བརྟེན། བོད་རིགས་སུམ་སྟོང་ཙམ་ལས་མེད་ཀྱང་ས་གནས་ཡུལ་མི་ཁྲི་ཚོ་བཞི་ལྷག་འཛོམས་ཏེ་དགའ་གུས་ཧ་ཅང་ཆེན་པོ་གནང་བ་འགྲེལ་བརྗོད་གནང་གི་འདུག། གྲ་སྒྲིག་ཕུན་སུམ་ཚོགས་པ། ཨ་ནེ་ཆོས་ཞུ་བ་ནས་དགེ་དཔལ་དགའ་བ་སྒོ་མེ་ཡག་གི་ལོ་རྒྱུས་རང་བཞིན་ལྡན་པ་གི་ཨ་ནེ་དེ་འདྲས་ཅིག་ཚོར་གི་འདུག་ཞུ་ཡས་ཡིན། གཞན་ཡང་གོང་ས་མཆོག་གི་བཀའ་ཡིག་དེ་ནང་མགོན་པོ་གང་ཉིད་ཀྱི་ལམ་སྟོན་གཙོ་བོ་ནི་འགྲོ་བ་མི་གཅིག་གྱུར་གྱི་བར་ལ་ཕན་ཚུན་སེམས་བཟང་པོ་དང་བྱམས་བརྩེ་བྱེད་དགོས་པ་གི་ཁར། སེམས་མ་དུལ་བ་དུལ་བར་བྱེད་གལ་ཆེན་པོ་ཡིན་པ་དང། སེམས་ཐུལ་ན་མི་ཚེར་བདེ་སྐྱིད་དང་སྙིང་པོ་ལེན་ཐུབ་པ། དེང་སང་སེམས་འཁྲུགས་ལྡན་པ་སེལ་ཐབས་དང་སེམས་ཀྱི་ཞི་བདེ་བསྐྲུན་པར། ནང་ཆོས་ལ་དོ་སྣང་ཇེ་ཆེར་འགྲོ་བཞིན་པ་བདམས་སོང། ཆོས་ཁས་ལེན་མིན་ཅི་ལྟར་ཡང་དམིགས་བསལ་ཆོས་དང་མ་འབྲེལ་བ་གི་ལམ་ནས་བློ་སྦྱང་ཐུབ་པ་གི་རྩ་བ་ནི། ང་ཚོའི་སེམས་བཟང་བོ་ལ་གོམས་འདྲིས་བསྟེན་ཏེ་ཕན་ཚུན་རོགས་རམ་གང་ཐུབ་བྱ་རྒྱུ་དེ་རེད་ཅེས་བཀའ་ཕེབས་ཡོད་སྐད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་བཅོ་ལྔ་བར་ཁྱོན་ཉིན་གྲངས་ལྔའི་རིང་འབྲས་ལྗོངས་དང་ས་ལུ་གྷ་རའི་ནང་ཆོས་འབྲེལ་བཀའ་དྲིན་སྩལ་སྐབས་འབྲུག་ཡུལ་ནས་ཁྱོན་དད་ལྡན་པ་ལྔ་བརྒྱ་ལྷག་ཕེབས་ཡོད་པའི་སྐོར། ང་ཚོའི་འབྲས་ལྗོངས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་བཅོ་ལྔ་བར་ཁྱོན་ཉིན་གྲངས་ལྔའི་རིང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་དཔལ་འབྱོར་རྩེད་ཐང་དུ་ལག་ལེན་སོ་བདུན་མའི་སྒོ་ནས་གསུང་ཆོས་དང།

ཁོང་གི་མི་ཚེའི་ནང་གོང་ས་མཆོག་བརྙན་འཕྲིན་ནང་མཇལ་བ་ཙམ་མ་གཏོགས་ཁོང་སྐུ་དངོས་སུ་མཇལ་མྱོང་མེད་པ་དང་ད་རེས་འདི་གར་གོང་ས་མཆོག་མཇལ་བར་དགའ་ཚོར་ཆེན་པོ་དང་སྐལ་བ་བཟང་པོ་བྱུང་སོང་ཞེས་དང་ད་རེས་གོང་ས་མཆོག་གི་བཀའ་སློབ་གཙོ་བོ་འཛམ་གླིང་འདིའི་སྟེང་ཆོས་ལུགས་མི་འདྲ་བ་མང་པོ་ཡོད་ན་ཡང་ཚང་མས་གཞན་ལ་ཕན་པ་བསྒྲུབ་དགོས་པའི་བསླབ་བྱ་གཅིག་མཚུངས་འབུལ་བཞིན་ཡོད་པས་ང་ཚོས་དུས་རྟག་ཏུ། སེམས་པ་བཟང་པོ་བྱ་དགོས་པའི་བཀའ་སློབ་གནང་བ་དེ་ངའི་སེམས་ལ་འཇུག་པོ་བྱུང་སོང་ཞེས་གསུང་གི་འདུག་ཡང་འབྲུག་འབུམ་ཐང་ནས་ཕེབས་པའི་དད་ལྡན་པ་འཕྲིན་ལས་རྡོ་རྗེ་ལགས་ཀྱིས།
ད་རིང་ང་ཐེ་ར་ནཱ་སྐྱབས་རྗེ་རིན་པོ་ཆེ་གི་སྐུ་མདུན་ལུ་བཅར་ནི་ཐོབ་ནི་འདི་གིས་གནམ་མེད་ས་མེད་ཀྱི་སྐལ་བ་བཟང་ཡི་ཟེར་དེ་སྦེ་ཞུ་ནི་ཨིན། ད་རེས་ང་ཚོ་འདི་གར་གོང་ས་མཆོག་མཇལ་བ་དང་ཁོང་གི་གསུང་ཆོས་ཞུ་རྒྱུའི་གོ་སྐབས་ཐོབ་པ་དེ་སྐལ་བ་བཟང་པོ་ཞིག་དང་ང་ཚོས་ཁོང་སྐུ་ཚེ་ཡུན་རིང་གནས་པ་དང་ཁོང་སླར་ཡང་མཇལ་རྒྱུ་ཡོང་བའི་སྨོན་ལམ་བཏབ་པ་ཡིན་ཞེས་གསུང་གི་འདུག་ཡང་ཁོང་གིས་འབྲུག་ཡུལ་ནང་ནང་པའི་ཆོས་བརྒྱུད་ཁག་ཚང་མ་འཆམ་མཐུན་ངང་གནས་བཞིན་ཡོད་པ་དང་ཆོས་བརྒྱུད་ཁག་མང་པོ་ཡོད་ན་ཡང་ཆོས་བརྒྱུད་དེ་དག་གི་འབྱུང་ཁུངས་གཅིག་ཡིན་པ་གསུང་གི་འདུག་དེ་བཞིན་འབྲུག་ཕུན་ཚོགས་གླིང་ནས་ཡིན་པ་དད་ལྡན་པ་ཚེ་དབང་རིག་འཛིན་ལགས་ཀྱིས། ཉི་མ་ང་བཅས་ཨ་ནི་བཟུམ་དཱ་ལའི་བླ་མ་མཇལ་ཡ་མ་མཇལ་ད་རིས་འགོ་དང་པ་མཇལ་བའི་སེམས་དགའ་ཡི་ཟེར་ཞུ་དོ་ལགས། ང་རང་གི་མི་ཚེའི་ནང་གོང་ས་མཆོག་མཇལ་བ་ད་རེས་ཐོག་མ་དེ་ཆགས་ཀྱི་འདུག་ཁོང་མཇལ་ནས་ང་རང་སེམས་པ་ཧ་ཅང་དགའ་པོ་དང་ང་ཚོ་འབྲུག་ཡུལ་ནང་བརྒྱ་ཆ་དགུ་བཅུ་ལྷག་ནང་པ་དང་ལྷག་པར་དུ་དེང་སྐབས་གཞོན་སྐྱེས་ཕལ་ཆེ་བས་ནང་ཆོས་ལ་དོ་སྣང་དང་སློབ་སྦྱོང་བྱེད་བཞིན་ཡོད་པ་གསུངས་བྱུང་ཡང་ས་གནས་ཡུལ་མིའི་དད་ལྡན་པ་སྒྲོལ་མ་རྟ་མང་ལགས་ཀྱིས། ད་རུང་དབང་ཨེརྟི་ཨེར་ཨ་བོ་ཡོ་ལོ་སར་མ་ཨེརྟི་ཨེར་པུག་ནོ་འཛ་དབང་ཨེརྟི་ཏཱ་རོ་དྷ་རམ་ས་ལ་བ་ར་ཨ་ཨེ་ར། གོང་ས་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་སོན་ན་ཡང་སེམས་ཅན་ཐམས་ཅད་ཀྱི་དོན་དུ་ས་ཐག་རིང་པོ་ནས་འདིར་ཕེབས་ནས་ཆོས་འབྲེལ་བསྩལ་སོང་ང་ཚོ་བསོད་བདེ་ཆེན་པོ་ཡིན་བསམ་གྱི་འདུག་ཁོང་གི་བཀའ་སློབ་གཙོ་བོ་ཚང་མ་བདེ་བ་འདོད་མཁན་དང་སྡུག་བསྔལ་མི་འདོད་མཁན་གཅིག་མཚུངས་ཡིན་པ་དང་བདེ་བ་དང་བདེ་སྐྱིད་ངོ་མ་དེ་ཕྱིའི་དངོས་པོ་ནས་མིན་པར་ནང་སེམས་ནས་ཡོང་གི་ཡོད་པའི་བཀའ་སློབ་དེ་ཧ་ལས་པའི་རིན་ཐང་ཆེན་པོ་ཡིན་པ་གསུང་གི་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ད་བར་ཆིབས་བསྒྱུར་ཐེངས་བདུན་བསྐྱངས་ཡོད་ཅིང་ཐེངས་དང་པོ་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྟོན་པ་སྐུ་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་སྟོན་སྐབས་འབྲས་ལྗོངས་བརྒྱུད་རྒྱ་གར་ལ་ཆིབས་བསྒྱུར་བསྐྱངས་ཡོད་པ་དང་ཆིབས་བསྒྱུར་མཐའ་མ་དེ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་བསྐྱངས་ཡོད་པ་རེད།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཚེས་ཉི་ཤུ་ཉིན་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཆེས་ཐོག་མ་དེ་དབུ་འབྱེད་གནང་རྒྱུ་ཡིན་པ་རེད་འདུག་དེ་ཡང་རེས་གཟའ་ལྷག་པ་ཉིན་བསྐྱངས་རྒྱུའི International Sangha Forum ཞེས་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེའི་བརྗོད་གཞི་ནི་ནང་པའི་ལམ་ལུགས་འདྲ་མིན་ཁག་གི་བར་མཐུན་ཐབས། དེང་རབས་ངོས་ལེན་ཐོག་སྟོན་པ་བཅོམ་ལྡན་འདས་ཀྱི་བཀའི་ཐོག་བགྲོ་གླེང་ཞེས་པ་དེར། ནང་པའི་དགེ་འདུན་པ་དང་སློབ་གཉེར་ཁང་ཁག་གི་བླ་ཆེན་དང་མཁན་པོ་སོགས་པས་བཀའ་སློབ་གནང་རྒྱུ་ཡིན་པ་རེད་འདུག་གོང་ཞུས་ནང་པའི་ལྷན་ཚོགས་དེར། རྒྱལ་ཁབ་གྲངས། སུམ་ཅུ་སོ་གསུམ་ནས་དགེ་འདུན་པ་དང་གདན་ཞུས་མི་སྣ་གྲངས། ཉིས་སྟོང་ལྷག་ཕེབས་ཀྱི་ཡོད་པའི་ཁོངས་ནས

ཤུགས་ཆེ་རུ་གཏོང་ཐབས་ཤིག་དང་ཕན་ཚུན་མཉམ་ལས་གནང་རྒྱུའི་ཐོག་དོ་སྣང་གནང་རྒྱུ་ཡིན་པ་དང། ལྷན་ཚོགས་ཐོག་དུས་རབས་ཉེར་གཅིག་པའི་ནང་པ་ཞེས་པ་དེ་ཇི་འདྲ་ཞིག་དགོས་ཀྱི་ཡོད་པའི་སྐོར་བགྲོ་གླེང་གནང་རྒྱུ་ཡིན་པ་རེད་འདུག། ཉིན་གསུམ་རིང་གནས་མཆོག་རྡོ་རྗེ་གདན་དུ་བསྐྱངས་རྒྱུའི་ནང་པའི་ལྷན་ཚོགས་དེའི་ཉིན་མཐའ་མ་སྟེ་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་ཞོགས་པར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཚོགས་མགོན་དུ་དབུ་བཞུགས་ཀྱིས་ཚོགས་བཅར་སྐུ་ཚབ་རྣམ་པའི་ལྷན་འཛམ་གླིང་གི་ཞི་བདེའི་ཆེད་སྨོན་ལམ་གསུང་འདོན་གནང་རྒྱུའི་མཛད་འཆར་ཡོད་པ་རེད་འདུག། ཡང། ཉེ་ལམ་ཡུ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་རྣམས་རྒྱ་བསྒྱུར་བྱེད་པའི་གཏན་འཇགས་སློབ་གྲྭ་ཁག་འཛུགས་པ་དེ་འཕྲལ་དུ་མཚམས་འཇོག་དགོས་པའི་གྲོས་ཆོད་ཞིག་གནས་འཇོག་གནང་བ་དེར། ཕྱི་ཚེས་བཅུ་བདུན་ཉིན་རྒྱ་ནག་གི་དབྱིན་ཡིག་གསར་ཤོག། China Daily། ཞེས་པ་དེས་དགག་ལན་གྱི་ཆེད་བརྗོད་རྩོམ་སྒྲིག་ཞིག་སྤེལ་ཡོད་པ་རེད་འདུག། དེ་ཡང་གོང་ཞུས་རྒྱ་ནག་གཞུང་གིས་གཉེར་བའི་དབྱིན་ཡིག་གསར་ཤོག་དེའི་ནང་རྒྱ་ནག་གཞུང་གིས་ཡུ་རོབ་སྤྱི་མཐུན་སྒྲིག་འཛུགས་ཀྱི་ལས་ཁུངས་བརྒྱུད་བདུན་སྔོན་མ་དེར་ཡུ་རོབ་གྲོས་ཚོགས་ནས་བོད་དང་འབྲེལ་བའི་གྲོས་ཆོད་གནས་འཇོག་གནང་བ་དེར་སྐྱོན་བརྗོད་ཤུགས་ཆེ་བྱས་པ་དེ་དྲང་བདེན་ཞིག་ཆགས་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག། དེ་བཞིན་གོང་ཞུས་ཀྱི་གསར་ཤོག་དེའི་ནང་ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དེའི་ནང་བོད་ནང་གི་བྱིས་པ་རྣམས་བཙན་ཁྲིད་ཀྱིས་བཙན་དབང་ཐོག་རྒྱ་བསྒྱུར་བྱེད་པའི་སློབ་གྲྭ་ཁག་འཛུགས་པ་ཞེས་པའི་རེས་གཟའ་ཕུར་བུ་ཉིན་གྱི་གྲོས་ཆོད་དེས། དངོས་ཡོད་གནས་ཚུལ་དོ་སྣང་མི་བྱེད་པར། གནས་ཚུལ་རྫུན་མ་མངོན་ཅན་དུ་ཁྱབ་སྤེལ་དང། རྒྱ་ནག་ལ་མིང་རྗེས་དང། རྒྱ་ནག་གི་ནང་སྲིད་ལ་ཐེ་བྱུས་བྱས་པའི་སྐོར་བཀོད་ཡོད་པ་རེད་འདུག། ཡང་གོང་ཞུས་ཀྱི་གནས་ཚུལ་དེའི་ནང་ཡུ་རོབ་སྤྱི་མཐུན་གྱི་གྲོས་ཆོད་དེ་གཏན་འཇགས་སློབ་གྲྭར་ཁ་གཡར་ཏེ་དོན་ངོ་མ་དེ་རྒྱ་ནག་གཞུང་ལ་མིང་ཤས་བཟོ་ཐབས་ཤིག་ཡིན་པའི་སྐོར་དང། གྲོས་ཆོད་དེ་ངོས་རང་གིས་གོ་སོང། ངོས་རང་གིས་བསམ་གྱི་འདུག་ཟེར་མཁན་གྱིས། ཁ་ན་ཏྲ་དང་ཨ་མི་རི་ཀའི་ནང་རྒྱ་ནག་དང་ཁ་བྲལ་གཏོང་རྒྱུའི་ལས་འགུལ་སྤེལ་མཁན་ཚོར་ཐུག་གི་ཡོད་པ་དང། དེ་དག་ཨ་མི་རི་ཀའི་གླ་ཕོགས་ཟ་མཁན་ཡིན་ལུགས་སོགས་བཀོད་ཡོད་པ་རེད་འདུག། དོན་ངོ་མ་དེར་ཡོ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གི་བྱིས་པ་རྣམས་རྒྱ་བསྒྱུར་བྱེད་རྒྱུའི་གཏན་འཇགས་སློབ་གྲྭ་ཁག་འཛུགས་པ་དེ་དག་ཐོག་སྐྱོན་བརྗོད་ཤུགས་ཆེ་དང་འབྲེལ། དེ་དག་འཕྲལ་དུ་མཚམས་འཇོག་བྱེད་དགོས་པའི་མང་མོས་ཀྱི་གྲོས་ཆོད་ཞིག་གྲོས་འཇོག་གནང་ཡོད་པ་རེད། ཡང་ཨ་མི་རི་ཀའི་གཞུང་གིས་ཧོང་ཀོང་གི་གསར་འགྱུར་བརྒྱུད་ལམ་ཞིག་གི་སྦྱིན་བདག་དང་དམངས་གཙོ་དོན་གཉེར་བ་ཇི་མི་ལའེ་ཁྲིམས་ལ་སྦྱར་བ་དེར་སྐྱོན་བརྗོད་གནང་ཡོད་པ་རེད་འདུག། དེ་ཡང། ཕྱི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་སྐུ་ཞབས Matthew Miller ཡིས། ཨ་མི་རི་ཀའི་གཞུང་གི་ངོས་ནས་རྒྱ་ནག་གི་སྲུང་སྐྱོབ་ཀྱི་ཁྲིམས་གཞིའི་འོག་གསར་འགྱུར་བརྒྱུད་ལམ་ཞིག་གི་སྦྱིན་བདག་དང་དམངས་གཙོའི་ལས་འགུལ་སྤེལ་མཁན Jimmy Lai ཁྲིམས་ལ་སྦྱར་བ་དེར་སྐྱོན་བརྗོད་བྱེད་ཀྱི་ཡོད། ཇི་མི་ལའེ་ཁྲིམས་ལ་མ་སྦྱར་གོང་ཉིན་གྲངས་ཆིག་སྟོང་ལྷག་གི་རིང་འཛིན་བཟུང་དོ་དམ་བྱས་ཡོད་པ་རེད། ཧོང་ཀོང་དང་རྒྱ་ནག་གཞུང་གི་དཔོན་རིགས་ཚོས་ཁོང་ཁྲིམས་རྩོད་པ་འདེམས་ཀ་བྱེད་རྒྱུའི་རང་དབང་སྤྲད་ཡོད་པ་མ་རེད་ཅེས་སྐྱོན་བརྗོད་གནང་འདུག་ད་དུང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་སྐུ་ཞབས་མིལ་ལར་ཡིས། ཇི་མི་ལའེ་དང་གཞན་བཙོན་འཇུག་བྱས་པའི་རང་གི་རང་དབང་སྲུང་སྐྱོབ་གནང་མཁན་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་དགོས་འདུན་བཏོན་གནང་ཡོད་པ་རེད་འདུག་ཡང་འདི་དང་འབྲེལ་ཇི་མི་ལའེ་གི་ཁྲིམས་རྩོད་པ་སྐུ་ཞབས Robert Pang ཡིས། འགྲོ་བ་མིའི་གཞི་རྩའི་རང་དབང་དང་འབྲེལ་བ་ཆགས་སྐབས་ཇི་མི་ལའེ་ལ་སྲུང་སྐྱོབ་དང་ཕན་ཐབས་དང། ཁྲིམས་སྦྱོར་བར་རང་དབང་ཉུང་བ་སྤྲོད་དགོས་ཞེས་བརྗོད་ཡོད་པ་རེད་འདུག། རེས་གཟའ་ཟླ་བ་ཉིན་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་རྒྱ་ནག་གི་སྲུང་སྐྱོབ་ཀྱི་ཁྲིམས་གཞི་དང་འབྲེལ་བའི་ཇི་མི་ལའེ། ཁྲིམས་ཁང་ནང་གཏུག་བཤེར་བྱེད་ཀྱི་ཡོད་པ་དང། ཁོང་གིས་ཨ་མི་རི་ཀ་ཚུད་པའི་ཕྱི་རྒྱལ་གྱི་སྟོབས་ཤུགས་ཁག་དང་འབྲེལ་བ་བྱས་པའི་ཉེས་འཛུགས་ཕོག་ཡོད་པ་དང་ཁོང་གི་ཁྲིམས་གཏུག་དེ་སྲུང་སྐྱོབ་ཧ་ཅང་གི་དམ་པོའི་ཐོག་བྱེད་བཞིན་ཡོད་པ་རེད་འདུག།

བོད་མི་ཚོས་མྱ་ངན་དང་གདུང་སེམས་མཉམ་སྐྱེད་ཤུགས་ཆེ་བྱེད་བཞིན་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་བཅུ་དྲུག་ཉིན་བོད་ནང་གི་ན་གཞོན་སྙན་ངག་པ་དང་རྩོམ་པ་པོ་གཞས་ཚིག་རྩོམ་པ་པོ་རིན་ཆེན་དོན་གྲུབ་བམ་སྨྱུག་མིང་ལ་བོང་སྟག་རི་ལུ་ཞེས་འབོད་པའི་སྙན་ངག་པ་གྲགས་ཅན་ཁོང་གཏེར་ལེན་ཁ་ཡི་གྲོང་ཁྱེར་ནས་ཕ་ཡུལ་བོང་སྟག་ཏུ་འགྲོ་བའི་ལམ་བར་དུ་རླངས་འཁོར་དོན་རྐྱེན་ཁྲོད་རྐྱེན་འདས་སུ་ཕྱིན་ཡོད་པ་དང་བོད་ནང་གི་བོད་མི་ཤེས་ཡོན་པ་དང་སྨྱུག་ཐོགས་པ་མང་པོ་ཡིས་སྤྱི་ཚོགས་དྲ་ལམ་ཁག་ཏུ་སྙན་ངག་པ་ཁོང་ལ་མྱ་ངན་དང་གདུང་སེམས་མཉམ་སྐྱེད་དུ་སྙན་ངག་དང་རྩོམ་སོགས་སྣ་ཚོགས་སྤེལ་བཞིན་འདུག་ལ། ཁོང་དང་འབྲེལ་ཡོད་རྩོམ་གྲོགས་ཤིག་གིས་སྙན་ངག་པ་ཁོང་ནི་ཡུན་རིང་སྙན་ངག་ཁོ་ནར་འབད་རྩོལ་དང་བྲིས་ཐབས་སོགས་ཀྱང་གཞན་དང་མི་འདྲ་བར་ཐབས་ཤེས་བྱ་མཁན་དང་སྙན་ངག་ལ་གློ་བ་དཀར་མཁན་གྱི་ན་གཞོན་གྲུབ་འབྲས་ཅན་ཞིག་ཡིན་པ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དྲ་ལམ་ཁག་ཏུ་ཁོང་གི་སྐོར་ལ་སྤེལ་བཞིན་པའི་གནས་ཚུལ་ཁག་ནང། རྩོམ་པ་པོ་ཁོང་ནི་མཚོ་སྔོན་མི་རིགས་དགེ་ཐོན་སློབ་ཆེན་སློབ་མཐར་ཕྱིན་རྗེས་ཐེམ་ཆེན་རྫོང་མི་རིགས་སློབ་འབྲིང་གི་དགེ་རྒན་ལོ་བཅུ་ཕྲག་ལྷག་རིང་གནང་ཞིང། དེའི་རྗེས་གཏེར་ལེན་ཁ་གྲོང་ཁྱེར་དུ་ཡོད་པའི་མཚོ་ནུབ་ཁུལ་རྒྱང་སྒྲོག་བརྙན་འཕྲིན་ཁང་དུ་ཕྱག་ལས་གནང་ཡོད་སྐོར་འཁོད་འདུག་ལ་དྲ་ལམ་ཁག་ཏུ་མི་སྒེར་ངོས་ནས་མྱ་ངན་དང་གདུང་སེམས་མཉམ་སྐྱེད་བྱེད་བཞིན་པའི་ཁྲོད་མིང་ལ་མགར་ཐང་ཞེས་པ་ཞིག་གིས། བོང་སྟག་རི་ལུ་ནི་འབྲོག་སྐད་ལ་ཤིན་ཏུ་ལོབས་པའི་འབྲོག་པ་སྙན་ངག་པ་ཞིག་རེད། བོང་སྟག་རི་ལུ་ནི་སྲིད་པའི་གླུ་རྒན་ཞིག་ཀྱང་ཡིན་པས་ཁོང་ནི་འདས་གྲོངས་སུ་ཕྱིན་པར་ཕངས་སེམས་ཡོད་སྐོར་བརྗོད་འདུག་ལ་ཡང་གཞན་ཞིག་གིས་འདས་ཟིན་པ་ནི་ཉི་འོད་ལྟ་བུ་ཁྱོད་རང་ཡིན་ལ་ལུས་ཡོད་པ་ནི་བཀྲག་མདངས་འཚེར་བའི་ཁྱེད་ཀྱི་སྙན་ངག་སྒྱེ་མོ་གང་བོ་དེ་ཡིན་བདེ་བར་བཞུགས་ཞེས་འཁོད་འདུག། སྙན་ངག་པ་བོང་སྟག་རི་ལུ་ནི་སྙན་ངག་གཅིག་པུ་ཙམ་མིན་པར་གཞས་ཚིག་རྩོམ་པ་པོ་ཞིག་ཀྱང་ཡིན་པ་དང། ཁོང་གི་སྙན་ངག་དང་གཞས་ཚིག་ཁག་ལ་བོད་ཕྱི་ནང་གཉིས་ནས་དགའ་མོས་གནང་མཁན་དང། ཁོང་གི་སྙན་ངག་གིས་ཤུགས་རྐྱེན་ཐེབས་པའི་གཞོན་སྐྱེས་མང་དག་ཅིག་ཡོད་པ་ལས། རྒྱ་གར་བྱང་ཕྱོགས་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་ཆགས་པའི་ས་རཱ་མཐོ་སློབ་ཏུ་སློབ་གཉེར་གནང་བཞིན་པའི་སློབ་མ་བློ་བཟང་ཉག་རྒྱལ་ལགས་ནི་སྙན་ངག་པ་བོང་སྟག་རི་ལུ་གྱི་སྙན་ངག་ལ་ཧ་ཅང་གི་ཡིད་སྨོན་སྐྱེས་བཞིན་འདུག།

ཁོ་རང་གི་ཡིག་ཚིག་འདྲ་ཆ་ཚང་མ་ཡིན་ན་མི་ཟེར་གི་ཆེ་ཆུང་འདྲ་བོ་ཞིག་སྟེ། ཧ་ལས་པའི་ཡིག་ཚིག་གོ་བདེ་བོ། ནང་དོན་ཡག་པོ་ཡོད་པ། དེ་འདྲ་འབྲི་མཁན་ཞིག་རེད་བཞག་མི་ཟེར་གི་ངས་དོ་སྣང་མང་པོ་སྤྲད་པ་ཡིན། ལྷག་པར་དུ་ཡང་ཁོ་རང་གི་ཕ་ཡུལ་བོང་སྟག་དེ་ག་དུས་ཡིན་ན་ཡང་ཁོ་གཅིག་ག་ལ་བར་བརྩེ་བ་ཞེ་པོ་ཡོད་བསྡད་མཁན་འདྲ་བོ་ཞིག་དང་ག་དུས་ཡིན་ན་དེའི་སྐོར་ལ་ཅིག་བསྟོད་པ་བཏང་ཡ་དང་ཅིག་བྱས་བསྡད་མཁན་དེ་ག་ནང་བཞིན་བོང་སྟག་གི་ན་གཞོན་དེ་ཚོ་ལ་ཅིག་ད་བསྟོད་ར་བཏང་ཡ་དང་དེ་འདྲ་མང་པོ་མཐོང་མྱོང།
ད་དུང་དྲ་ལམ་ཁག་ཏུ་སྤེལ་བཞིན་པའི་ཁོང་གི་ལོ་རྒྱུས་ཐུང་ཐུང་ཞིག་ཏུ། སྙན་ངག་པ་བོང་སྟག་རི་ལུ་ནི་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུའི་ནང་མཚོ་སྔོན་པོའི་བོང་སྟག་ཏུ་སྐྱེས་ཤིང་ཁོང་གིས་ད་བར་སྙན་ངག་དཔེ་དེབ་ང་ངོ་མ་འཚོ་སྡོད་དང་སྙན་ངག་སྒྱེ་མོ་གང། སྙན་ངག་ངོ་མ། ཤ་ཚ་བའི་ཚིག་ལ་སྙན་མོ་མེད། སེམས་ཁུར་ཞིག་ང་ལ་གསེར་འགག་སྟེར་ཡོད་ཅེས་དང་རྒྱ་ཡིག་ནང་བྲིས་པའི་སྙན་ངག་དེབ་ནུབ་རླུང་ལ་འཁུར་བ། དམངས་སྲོལ་བརྩམས་ཆོས་དཔེ་དེབ་བོད་ཀྱི་གཉེན་བཤད་ཕྱོགས་བསྒྲིགས་དང་དེ་བཞིན་གཞས་ཚིག་བརྩམས་ཆོས་ང་ཚོའི་རྩ་བ་དང་ང་གངས་སེང་དཀར་མོའི་བུ་རྒྱུད། ཨ་ཅེ་སྒྲོལ་མ་བརྩེ་དུང་ནི་ཀུ་རེ་རྩེད་པ་འདྲ་སོགས་གཞས་ཚིག་བརྒྱ་ལྷག་བརྩམས་གནང་ཡོད་པ་དང་ཁོང་གིས་དངོས་བྱུང་བརྙན་འཕྲིན་བརྩམས་ཆོས་གཞན་དང་མཉམ་འབྲེལ་བྱས་པའི་འབྲོག་མོ་ཞིག་གི་ཉིན་གཅིག་ཅེས་པ་སྔ་ཕྱིར་ཨ་མདོ་བརྙན་འཕྲིན་དང་མཚོ་ནུབ་བརྙན་འཕྲིན་སོགས་ནས་བསྟན་ཡོད་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཉེ་ཆར་ནེའུ་ཡོག་དང་ནེའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པ་དང་བོད་དོན་ཞུ་གཏུག་ལས་འགུལ་སྤེལ་མཁན་ཁག་ཅིག་གིས་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ། ནེའུ་ཡོག་གི་གྲོང་སྡེ་དང་མངའ་སྡེའི་དཔོན་རིགས་ཁག་ཅིག་ལ་བོད་དོན་ཞུ་གཏུག་གནང་ཡོད་པའི་སྐོར། འདི་གའི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།

ད་ག་ནང་བཞིན་ནིའུ་ཡོག་གྲོང་ཁྱེར་སྤྱི་ཁྱབ་བཅས་གདན་འདྲེན་ཞུས་ཡོད་པ་རེད་འདུག་ཨང། དེ་དང་སྟབས་བསྟུན་བྱས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་རྣམ་པ་དང་བོད་དོན་ཞུ་གཏུག་ཚན་པའི་ཚོགས་མི་རྣམས་ཀྱིས་བོད་དོན་ཐད་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་འདུག་འདིའི་ཐད་ལ་མཉམ་ཞུགས་གནང་མཁན་ས་གནས་བོད་དོན་ཞུ་གཏུག་ཚན་པའི་ཚོགས་མི་བློ་གྲོས་རྒྱ་མཚོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་ནས་བཀའ་མོལ་གནང་གི་རེད། བློ་གྲོས་རྒྱ་མཚོ་ལགས་ད་ཁྱེད་རང་གིས་ད་དུས་ཚོད་བཏོན་གནང་བྱས་ད་ལྟ་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་ནས་བཀའ་མོལ་གནང་བར་འཚམས་འདྲི་ཡོད་ཨང་ཐོག་མར་དེ་ཁྱེད་རང་གིས་ད་ད་ལྟ་ནིའུ་ཡོག་ས་གནས་ཀྱི་བོད་དོན་ཞུ་གཏུག་ཚན་པའི་ལས་འགུལ་གནང་ཕྱོགས་འདི་ང་ཚོའི་ལེ་ཚན་གསན་མཁན་རྣམ་ལྷན་རྒྱས་ལ་ངོ་སྤྲོད་ཞིག་གནང་རོགས་གནང།
ལགས་བཀྲ་ཤིས་བདེ་ལེགས་ཨ་ནི།

ག་ཞུ་བ་ད་ཅིག་གྲོས་ཚོགས་འོག་མ་ཡིན་ན་རེད་གྲོས་ཚོགས་གོང་མ་ཁོ་རང་ཚོ་གི་ཚོགས་མི་ཁག་ལ་ཡང་དམིགས་བསལ་གྱི་བོད་དོན་དང་ཐོག་ནས་ཨ་ནི་ཞུ་གཏུག་ཀྱི་ལས་འགུལ་ཐོག་ལ་ཡང་དམིགས་བསལ་གྱི་ཤུགས་བརྒྱབ་ཡག་གི་ཆེད་དུ་དེ་འདྲ་ཚན་པ་བཟོ་བ་རེད་དམིགས་སུ་བཀར་བྱས་ནིའུ་ཡོག་ཆ་བཞག་པ་ཡིན་ན་ནིའུ་ཡོག་ང་རང་ཚོ་ནང་ལོགས་ཀྱི་ཡང་གྲོས་ཚོགས་འོག་མའི་ནང་ལ་ཡང་ཨ་ནི་ག་ཞུ་བ་རེད་ཚོགས་མི་མང་པོ་ཡོད་དུས་ཨ་ནི་ཚོགས་མི་ཁོ་རང་ཚོ་དམིགས་བསལ་གྱི་ནིའུ་ཡོག་ལ་གྱར་བའི་ཚོགས་མི་ཁག་ལ་ཡང་དམིགས་བསལ་གྱི

ཨ་རིའི་དམངས་གཙོའི་ཚོགས་པའི་དབུ་ཁྲིད་ཧཱ་ཀིམ་ཇེ་ཧྥེ་རིས་མཆོག་དང་ནི་ནིའུ་ཡོག་སྤྱི་ཁྱབ་ཨེ་རིག་ཨེ་དཱམ་སི་དང། ད་ག་ནང་བཞིན་ད་ཨ་རིའི་གྲོས་ཚོགས་ནང་གི་འགྱུར་བ་བཏང་ཐུབ་མཁན་གྱི་ཆེས་མཐོའི་མི་སྣ་ཁག་ཅིག་མཉམ་དུ་བོད་དོན་ཐད་རྒྱབ་སྐྱོར་ཡོང་ཆེད་ཀྱི་བཀའ་མོལ་བྱུང་འདུག་ཨ་ལགས། ཁྱེད་རང་རྣམ་པ་ཚོས་ཆེས་མཐོའི་མི་སྣ་རྣམ་པ་དང་བོད་དོན་ཐད་ལ་བཀའ་མོལ་ག་རེ་ག་རེ་གནང་ཡིན་པས་ལགས།
རེད། དེ་ཁ་སང་གི་མཛད་སྒོ་འདི་དམིགས་བསལ་གྱི་ད་བྷང་ལ་དེ་ཤི་གི་ག་ཞུ་གསར་འགྱུར་གྱི་ཚོགས་པ་ཅིག་གི་དེ་འདྲའི་དེ་འདྲའི་བཀོད་སྒྲིག་ག་རེ་ཟ་ད་ཅིག་དགོངས་ཚུལ་བ་ལ་གི་བ་ཨ་རི་གི་གྲོས་ཚོགས་འོག་མའི་གི་མི་སྣ་ཁག་རེད་ཨ་ནི་ནིའུ་ཡོག

ང་རང་ཚོ་ཉེ་བའི་ཆར་ལ་ཡང་ཞུ་གཏུག་དང་འབྲེལ་བའི་ཐོག་ནས་ཐད་ཀར་འབྲེལ་བ་ཡོད་དུས་ཨ་ནི་ཁོང་རྣམ་པ་ལ་ཡང་དམིགས་བསལ་གྱིས་ད་ལྟ་སྐབས་སུ་བབས་པའི་བོད་དང་འབྲེལ་བའི་ཁྲིམས་འཆར་གྲོས་ཚོགས་འོག་མའི་ནང་ལ་ཡང་གཅིག་ཉེ་བའི་ཆར་ལ་འོས་འཕང་ཡག་གི་གཏན་འབེབས་ཆགས་ཚར་ཟིན་དུས་འདིའི་ཐོག་ལ་ཡང་དམིགས་བསལ་གྱིས་ཇུས་མང་དག་ཅིག་ཁྲིམས་འཆར HR five thirty three ཞུ་བ་འདི་གྲོས་ཚོགས་འོག་མའི་ནང་ལ་ཡང་ངོ་སྤྲོད་བྱས་ཡོང་དུས་ཨ་ནི་ཁོ་རང་ཚོ་གི་གྲོས་ཚོགས་ཁ་སང་ད་ཅིག་བོད་པའི་གནད་དོན་ཐོག་ལ་ཡང་ཤེས་པ་མ་ཟད་ཨ་ནི་བོད་པའི་གི་བོད་དང་འབྲེལ་བའི་ཐོག་ལ་ད་ལྟ་སྐབས་སུ་བབས་པའི་ཁྲིམས་འཆར་འདི་ཨ་ནི་ཁོ་རང་ཚོ་ཅིག་ནིའུ་ཡོག་གི་ས་གནས་ཀྱི་ག་ཞུ་བ་རེད་ད་ཅིག Representative ཞུ་བ་ང་རང་ཚོའི་གི་ཅིག་འདི་ཡིན་པ་ཡིན་དུས་ཁོ་རང་ཚོ་འདི་ཐོག་ལ་ཡང་རྒྱབ་སྐྱོར་ཡོང་ཡག་གི་ཆེད་དུ་ཨ་ནི་བཀའ་མོལ་ཅིག་ཞུ་བ་རེད།

དེ་འདྲའི་ཡིན་དུས་ད་ཅིག་གོ་སྐབས་དེ་འདྲའི་གི་བརྒྱུད་བྱས་བོད་པའི་གནད་དོན་ཐོག་ལ་ཡར་ངོ་སྤྲོད་བྱེད་ཡག་ཡིན་ན་རེད་སྐབས་སུ་བབ་པའི་ཁྲིམས་འཆར་གཏན་འབེབས་བྱས་ཡོད་པ་འདི་ལ་རྒྱུད་པ་གྲོས་ཚོགས་འོག་མའི་ནང་ལ་ཡར་གཅིག་ཁྲིམས་འཆར་དེ་ངོ་སྤྲོད་བྱེད་ཡོང་དུས་གྲོས་ཆོད་ག་ཞུ་བ་ཁྲིམས་འཆར་འདི་ལ་ཡར་དམིགས་བསལ་གྱིས་རྒྱབ་སྐྱོར་ཡོང་ཡག་གི་ཆེད་དུ་འདི་འདྲ་བཀའ་མོལ་གནང་ཡག་གི་གོ་སྐབས་ཅིག་བྱུང་སོང་ཅེས་ཀྱང་ཞུ་འདོད་བྱུང་སོང།

བོད་པའི་སྐོར་ལ་ཡང་སྐད་ཆ་བཤད་ཡོང་དུས་བོད་བོད་དོན་འདིའི་ཐོག་ལ་ཡང་ཁོ་རང་ཚོས་ཀྱི་གནས་ཚུལ་འདི་ཤེས་ཀྱི་ཡོད་ཟེར་བ། ནི་ཅིག་ཁོ་རང་ཚོས་ཀྱི་གང་ལྟར་ས་གནས་ཀྱི་དེ་འདྲའི་ཅིག་མི་སྣ་གལ་ཆེ་བ་ཡིན་དུས་འདི་ག་ཞུ་བ་ད་ཅིག་བོད་པའི་གནད་དོན་ཐོག་ལ་ཡང་ཁོ་རང་ཚོས་ཀྱི་ཁྲིམས་འཆར་འདི་དང་འབྲེལ་བའི་ཐོག་ནས་རྒྱབ་སྐྱོར་གང་འདྲས་བྱེད་ཐུབ་ཀྱི་འདུག་ཅེས་ཁོ་རང་ཚོས་བལྟ་གི་ཡིན་ཟེར་བ། ཁྲིམས་འཆར་འདི་དམིགས་བསལ་གྱི་འདི་ལ་ཇ་མལ་བོ་མན་མཆོག་ཡོད་ན་ཁོ་རང་གི་ཁྲིམས་འཆར་འདི་ལ་ཡང་ཁོ་རང་གང་ལྟར་མཁྱེན་གྱི་མེད་ཟེར་ཡིན་པ་ཡིན་ནའང་འདི་ཐོག་ལ་ཡང

བྱས་ག་ཞུ་བ་ད་མཛད་སྒོ་དེ་འདྲའི་བརྒྱུད་བྱས་ཁོང་རྣམ་ཚོ་མཉམ་མཇལ་འཕྲད་ཡོང་དུས་མུ་མཐུད་ཅིག་བོད་པའི་གནད་དོན་ཐོག་ལ་ཡང་རྒྱབ་སྐྱོར་འཚོལ་ཡག་རེད། བོད་པའི་གནད་དོན་འདི་ཁྱེད་རང་གིས་ཁོ་རང་ཚོ་ཤེས་རྟོགས་ལ་ཡང་ག་ཞུ་བ་ད་ཅིག་མཁྱེན་རྟོགས་ཆེད་དུ་ཡིན་པ་མ་ཟད་མུ་མཐུད་ཅིག་ཁོ་རང་ཚོ་གིས་ད་ཅིག་བོད་པའི་གནད་དོན་ཐོག་ལ་ག་རེ་བྱེད་ཀྱི་རྒྱབ་སྐྱོར་ཞུ་དགོས་འདུག་ཟེར་བ་ཁྲིམས་འཆར་དེ་འདྲའི་བརྒྱུད་བྱས། དེ་འདྲའི་གྱི་གོ་སྐབས་ཅིག་ཡོད་དུས་ད་ཅིག་མུ་མཐུད་ཅིག་ང་རང་ཚོ་ད་ཅིག་ནིའུ་ཡོག་ནང་ལོགས་ཡིན་ན་རེད་ནི་ནིའུ་ཇེར་སི་ཡིན་པ་ཡིན་ན་རེད་དེ་ན་ག་ཞུ་བ་ད་ཅིག་གོ་སྐབས་དེ་འདྲའི་ཅིག་འཚོལ་བྱས་ནི་མུ་མཐུད་ཅིག་བོད་པའི་གནད་དོན་ཐོག་ལ་ཡང་རྒྱབ་སྐྱོར་ཡོང་ཡག་གི་འབད་བརྩོན་འདྲ་བོ་ཅིག་ཞུ་འདོད་ཡོད།
ལོ། ད་ལྟ་ཡང་ང་རང་ཚོའི་ད་ད་ལྟའི་བོད་ནང་ལོགས་གི་ཛ་དྲག་གི་གནས་སྟངས་འདི་ད་བཅའ་སྡོད་སློབ་གྲྭ་དེ་ཆགས་བསྡད་འདུག་ད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཡག་གི་ལས་གཞི་འདྲ་བོ་ཆགས་བསྡད་འདུག་བ་ལ་འོ་འདིའི་ཐད་ལ་བཀའ་མོལ་ག་རེ་བྱུང་སོང་ལགས།

དབང་ཆ་དབང་འདི་གང་ལྟར་ཆེ་རུ་འགྲོ་གི་ཡོད་དུས། བོད་པའི་གནད་དོན་ཡིན་ན་རེད་འདི་འདྲ་པོ་ད་ཅིག་ཡུ་གུར་གནད་དོན་ཡིན་ན་རེད་ཁོ་རང་ཚོ་ཚང་མར་ཡང་རྒྱབ་སྐྱོར་མཐའ་གཅིག་ཏུ་ཅིག་གནང་ཐུབ་ཡ་འདི་ཁག་པོ་འདྲ་བོ་ཅིག་རེད་ཤག་ཡིན་པ་ཡིན་ན་ད་ཅིག་ང་རང་ཆ་བཞག་ན་ང་རང་གི་སྐབས་སུ་བབས་པའི་ལོ་ཁ་ཤས་ཀྱི་རིང་ག་ལ་ཡང་བོད་པའི་ཞུ་གཏུག་དང་འབྲེལ་བའི་ཐོག་ནས

གཞུང་གི་བརྒྱུད་བྱས། བོད་པའི་གནད་དོན་ཐོག་ལ་ཡང་རྒྱབ་སྐྱོར་མུ་མཐུད་བྱས། གསལ་བོ་ཅིག་ཡོད་པ་དང་ཨ་ནི་མུ་མཐུད་བྱས། འདི་ལྟ་བུ་གི། ག་ཞུ་བ་ད་ཅིག་རྒྱབ་སྐྱོར་དེ་གནས་ཐུབ་ཡ་གི། མ་འོངས་གསལ་བོ་འདྲ་བོ་ཅིག་མཐོང་གི་འདུག་ཟེར་བ་ཡིན་པ་ཡིན་ནའང་ད་ཅིག་གང་ལྟར། ཨ་རི་ལ་ཡང། འདི་ལྟ་བུ་གི་གནས་ཚད་མཐོ་པོ་གི་རྒྱབ་སྐྱོར་ཅིག་སླེབས་པ་ནང་བཞིན། རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་ཡང་ད་ཡུ་རོབ་ཡིན་ན་རེད། ཅིག་ལྷོ་ཨ་མི་རི་ཀ་ཡིན་ན་རེད། ཨེ་ཤི་ཡའི་ལུང་པ་ཁག་ནས་དེ་འདྲ་གི་ཐོག་ནས་མུ་མཐུད་ཅིག་རྒྱབ་སྐྱོར་ཅིག་བྱུང་ཐུབ་པ་ཡིན་ན་ཨ་ནི་ཅིག་གང་ལྟར་བོད་པའི་གནད་དོན་འདི་རྒྱལ་སྤྱིའི་ཐོག་ལ་ཡང་ཨ་ནི་གཟེངས་སུ་ཐོན་པ་ཅིག་ཆགས་ཐུབ་ཀྱི་རེད་ཟེར་གྱི་བསམ་གྱི་འདུག་ཡིན་པ་ཡིན་ནའང་ད་ཅིག་གང་ལྟར་འདི་གཞི་རིམ་གྱི་གོམ་པ་ཅིག་སྤོས་བསྡད་ཡོད་དུས་ཨ་རི་ལྟ་བུ་ཆ་བཞག་ཡོད་ན་འདི་ཡི་གི་ད་ཅིག་མིག་དཔེ་གསལ་བོ་འདྲ་བོ་ཅིག་སྟོན་གྱི་འདུག་ཟེར་གྱི་ཞུ་འདོད་བྱུང་སོང། ལགས་འོང། ད་ཁྱེད་རང་གི་དགོངས་ཚོད་ལ་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་ཐད་ལ། བོད་ཕྱི་ལོགས་ནས་བོད་མི་མི་དམངས་ཚོས་ད་ལས་དོན་ག་འདྲའི་བཟོ་ཞིག་གནང་དགོས་འདུག་ག་རེ་ནང་ཤུགས་རྒྱབ་དགོས་འདུག་དགོངས་ཀྱི་འདུག།
ལས་དོན་ཅིག་ག་འདྲ་ང་རང་ཚོ་ཡང་བོད་ཕྱི་ལོགས་ལ་ཡང་གནས་པའི་གི་བོད་རིགས་སྤུན་ཟླ་ཚང་མ་ལ་ཡང་ག་རེ་གི་གོ་སྐབས་ཅིག་ཡོད་ཟེར་ན། གསལ་པོ་སོ་སོ་ལ་ཡང་སྤྱི་ཚོགས་དྲ་རྒྱ་བརྒྱུད་ནས་ཡང་འདི་ཐོག་ལ་དམིགས་བསལ་གི་གནད་དོན་འདི་གོང་སྤེལ་བཏང་ཡག་རེད་ཨ་ནི་ཅིག་ང་རང་ཚོ་དམངས་གཙོ་གི་ལམ་ལ་གྱར་བའི་གི་རྒྱལ་ཁབ་ཁག་མང་པོ་ཅིག་འདིར་ཡོད་དུས་ཅིག་རྒྱ་ནག་གི་ཅིག་ཁ་ཤོ་བ་ད་ཅིག་ཡིག་ཚང་ཁག་ཡིན་ན་རེད་ཁོ་རང་ཚོ་ཡ་དམིགས་བསལ་གི་ཕ་གིར་ལ་ཕྱིན་བྱས་སྐད་འབོད་རྒྱབ་ཡ་ཡིན་ན་རེད་ཁོ་རང་ཚོ་བརྡ་ལན་ཅིག་བཏང་ཐུབ་ཡ་གི་ང་རང་ཚོ་གོ་བབ་ཅིག་ཡོད་བསྡད་རེད་པ་ཨ་ནི་འདི་ཡིན་དུས་ང་རང་ཚོ་ད་ཅིག་སྐབས་སུ་བབ་པའི་ཅིག་སློབ་ཕྲུག་ཚོགས་པ་ཡིན་ན་རེད་གཞོན་ནུ་ཚོགས་པ་ཡིན་ན་རེད

གནས་ཚུལ་འདི་སྤེལ་ཐུབ་ཡག་གི་གོམ་པ་རྡོག་གཅིག་གཉིས་ནས་ཕབ་བསྡད་བཞག་པ། ད་འདི་ཡིན་དུས་ང་ཚོ་མུ་མཐུད་བྱས་ད་ཅིག་བཙན་བྱོལ་ལ་ཡ་ཅིག་སོ་སོས་ཀྱི་སྤྱི་ཚོགས་དྲ་རྒྱའི་བརྒྱུད་ནས་ཡིན་ན་རེད་ཅིག་སོ་སོས་ཀྱི་དང་དུ་བླངས་བྱས་སོ་སོས་ཀྱི Congressman ཡིན་ན་རེད་གྲོས་ཚོགས་ཀྱི་འཐུས་མི་ཁག་ལ་ད་ཅིག་བོད་པའི་གནད་དོན་སྐོར་ལ་མུ་མཐུད་བྱས་གསལ་བཤད་བྱེད་ཡག་འདི་ལས་འགན་ཅིག་ང་རང་ཚང་མར་ཡོད་བསྡད་རེད་བསམ་གྱི་འདུག།

ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་ཨ་མི་རི་ཀའི་གྲོས་ཚོགས་ཀྱིས་རྒྱ་ནག་དམར་པོའི་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་གྱི་སྲིད་བྱུས་ལག་བསྟར་བྱེད་ཐབས་བྱེད་བཞིན་པ་དེར་གདོང་ལེན་གནང་ཕྱོགས་ཀྱི་སྲིད་བྱུས་ཇི་འདྲ་འབེབས་རྒྱུའི་འཆར་གཞིའི་སྐོར། བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་བར་གླེང་མོལ་ཞུས་པ་ཞིག་གསན་རོགས་གནང།

གྲོས་ཚོགས་ནང་ལོགས་ལ་ད་ཨིན་སྐད་ཐོག་ནས Transnational Repression Policy Act ཞེས་པའི་ད་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་སྲིད་ཇུས་ཁྲིམས་འཆར་ཞིག་དེ་འདྲས་ཆེད་འདོན་གནང་བ་རེད། ད་འདི་གནང་དགོས་ཡས་ཀྱི་ཨ་ནི་དགོས་དོན་གཙོ་བོ་འདི་ད་ཉེ་བའི་ཆར་ལ་ད་འཛམ་བུ་གླིང་གི་མི་གཅིག་དབང་སྒྱུར་རིང་ལུགས་རེད་དམར་ཤོག་དང་འབྲེལ་བ་ཡོད་པའི་གྱི་རྒྱལ་ཁབ་གཞུང་ཁག་ཅིག་གིས་ད་ཨ་མི་རི་ཀས་ད་གཙོས་པའི་གྱི་ད་རང་དབང་གི་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ། ཅིག། མི་གང་ཟག་རེད་ཚོགས་པ་སྒྲིག་འཛུགས་ཁག་ལ་ཅིག་ད་རྒྱལ་ཁབ་དེ་དག་གི་གཞུང་ལ་ངོ་རྒོལ་བྱེད་མཁན་གྱི་མི་སྣ་དེ་ཚོ་ཅིག་དྲག་གནོན་བྱེད་ཡས་ཀྱི་ཐབས་ལམ་མང་པོ་ཅིག་ད་བེད་སྤྱོད་བྱེད་བཞིན་པའི་གནད་དོན་འདི་ད་ཅིག་ཉེན་ཚབས་ཆེན་པོ་ལ་ངོས་འཛིན་བྱས་བྱས་ཨ་ནི་ད་རེས་ད། རྒྱལ་མཚམས་བརྒལ་ནས་དྲག་གནོན་གྱི་སྲིད་བྱུས་ཁྲིམས་འཆར་འདི་འདི་འདྲས་ངོ་སྤྲོད་བྱུང་པ་ཆགས་བྱུང་བ་ནང་བཞིན་ཅིག་གྲོས་ཚོགས་ནང་ལོགས་ལ་གྲོས་ཚོགས་འཐུས་མི་མང་དག་ཅིག་གིས་ད་རྒྱབ་སྐྱོར་ཐོབ་པའི་གི་རེ་བ་བྱེད་བཞིན་པ་ནང་བཞིན་ཅིག་གང་མགྱོགས་ད་ཁྲིམས་འཆར་འདི་ཨ་ནི་ཅིག་ཨ་མི་རི་ཀའི་གཞུང་གིས་གཏན་ལ་ཕབ་པའི་གི་ཁྲིམས་སུ་གྱུར་པ་ཡིན་ན་ཨ་ནི་ད་ད་ལྟ་གཞུང་དེ་དག་མི་གཅིག་དབང་སྒྱུར་རེད་ད་དམར་ཤོག་གི་གཞུང་དེ་ཚོ་ལ་ཅིག་རྒོལ་ལན་དང་འབྲེལ་བའི་གི་ཐབས་ལམ་མང་པོ་ཅིག་འདིའི་ནང་ལོགས་ལ་ཅིག་ཁྱོད་ཅིག་ལག་བསྟར་བྱེད་ཡས་ཀྱི་གོ་སྐབས་ཅིག་འཆར་གྱི་ཡོད་རེད་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་སྤྱིར་བཏང་ནས་ཅིག་འཛམ་བུ་གླིང་གི་ད་དམར་ཤོག་དང་ཅིག་མི་གཅིག་དབང་སྒྱུར་གི་རྒྱལ་ཁབ་རྒྱ་ནག་ལྟ་བུའི་གི་ད་ལྟ་རྒྱལ་མཚམས་བརྒལ་བྱས་དྲག་གནོན་གི་སྲིད་ཇུས་འདི་ཚོ་ག་འདྲ་ཡོད་མེད་དང་དེ་ག་ནང་བཞིན་ཅིག་འདས་པའི་ལོ་འགའ་ཤས་ནང་ལོགས་ལ་སྲིད་ཇུས་འདི་ཚོ་ཡ་ཅིག་གཞི་རྒྱ་ཆེ་རུ་ཕྱིན་པ་མ་ཟད་ཅིག

དམངས་གཙོའི་ལས་འགུལ་ཤུགས་ཆེན་པོ་ཞེ་པོ་ཅིག་དང་ཉེས་ཅན་པ་རྩིས་སྤྲོད་དང་འབྲེལ་བའི་ཁྲིམས་གཞི་དང་འབྲེལ་བྱས་ཧོང་ཀོང་ནང་ལོགས་ལ་ཡ་རྔམ་སྟོན་ངོ་རྒོལ་སྐད་འབོད་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་བ་རེད་ལྷག་པར་དུ་ཀོ་བིད་བཅུ་དགུའི་ཏོག་དབྱིབས་ནད་ཡམས་ཀྱི་སྐབས་ལ་ཡིན་ནའི་ཨ་ནི་རྒྱ་ནག་གིས་ཕྱི་གསལ་ནང་གསལ་བྱེད་ཀྱི་མེད་པ་དང་སྲིད་བྱུས་འདི་གས་འདི་པ་གཅིག་སྡུད་ཀྱི་དབང་འཛིན་ཐོག་ནས་བསྐྱོད་བསྡད་པ་འདི་ལ་ཡ་མི་འདོད་པའི་གི་རྣམ་འགྱུར་ཤུགས་ཆེན་པོ་སྟོན་གྱི་ཡོད་པ་འདི་གས་འདི་གི་ཐོག་ནས་གང་ལྟར་འཛམ་བུ་གླིང་ནང་ལོགས་ལ་ད་ལྟ་ད་རྒྱ་ནག་ལ་ཁ་གཅིག་གྲགས་ཟེར་ཅིག་བྱས་བྱས། རྒྱ་ནག་ཟེར་དུས་ཙམ་པ་ད་གཅིག་སྡུད་རིང་ལུགས་པ། གཏུམ་དྲག་ཅན་གྱི་ད་རྒྱལ་ཁབ་ཅིག་ཡིན་པ། ཨཱ་ནི་དམར་པོའི་གི་ལྟ་བ་ཙམ་མ་ཡིན་པ་མི་མང་གི་ཐོག་ལ་ཡང་ཤུགས་རྐྱེན་ཞེ་པོ་ཅིག་བཟོ་ཐུབ་ཀྱི་ཡོད་པ་དེ་འདྲས་ཅིག་ལ་ཡང་ངོས་འཛིན་བྱས་པའི་སྐབས་ཅིག་ལ་རྒྱ་ནག་ཡིན་ན་ཡང་ཞེ་པོ་ཅིག་ནམ་རྒྱུན་རྒྱ་ནག་གཞུང་ལ་ཡང་ད་དཀའ་ངལ་ཆེ་ཤོས་དེ་ག་རེ་ལབ་ན།

དྲ་ཐོག་ནས་ཅིག་བྱེད་ཀྱི་ཡོད་རེད་ས་ཐོག་རང་ལ་ཡང་ཆ་བཞག་པ་ཡིན་ན་སྔོན་མ་འདྲ་བ་ལ་ཡང་ད་ལྟ་རྒྱ་ནག་གཞུང་གིས་བསྐོ་འཛུགས་བྱས་པའི་ད་ཆབ་སྲིད་ཀྱི་མིང་མེད་པ་ཡིན་ན་ཡང་སྤྱི་ཚོགས་ཀྱི་ཞབས་ཞུ་བ་ཡིན་ཞེས་བྱས་རྒྱ་མི་རིགས་འདི་འདྲ་ལ་ཡང་འདྲ་བ་ལས་འགན་བཀོད་སྒྲིག་བྱས་བྱས་མང་པོ་ཅིག་གིས་འདི་གཞུག་གུ་ཉམས་ཞིབ་བྱས་ཡོང་དུས་བ་འདི་རྒྱ་ནག་གཞུང་དང་ཐད་ཀར་འབྲེལ་བ་འདུག་རྒྱ་ནག་གཞུང་གིས་བཀོད་སྒྲིག་བྱས་པ་རེད་བྱ་ཟེར་ཅིག་སྔོན་མ་འདི་འདྲའི་བཀའ་མོལ་བྱུང་བ་རེད་ལྷག་པར་དུ་ད་ལྟ་ནེ་ཐར་ལེན་ཁུལ་འདྲ་བ་ལ་བོད་པ་དེ་འདྲའི་རབ་གྲགས་བྱུང་ཡོད་བོད་པ་བཅུ་ཙམ་ལ་བཀའ་འདྲི་ཞུ་དུས་ཙམ་པ་འདྲ་བ་རྒྱ་ནག་གཞུང་ཚབ་ཁང་ཡིན་ཟེར་མཁན་འདྲ་པོ་དང་ཡང་ན་མིན་ན་རྒྱ་ནག་གི་ལས་དོན་ཚོགས་པ་དེ་འདྲ་ཡིན་ཟེར་མཁན་དེ་འདྲས་ཀྱི་འབྲེལ་བ་བྱས་བྱས་བོད་པ་བཅུ་ལ་ཡང་བཀའ་འདྲི་ཞུས་པའི་སྐོར་ལ་བོད་པ་ལྔ་ལྷག་གིས་ཁོང་ཚོ་དེ་ག་དེ་ལ་འབྲེལ་བ་བྱས་བྱུང་སོང་ཨ་ནི་རོགས་པ་འདྲ་དགོས་ཡོད་ན་འབྲེལ་བ་བྱེད་ཤོག་ཟེར་འདྲ་པོ་ད་གང་ལྟར་དེ་འདྲ་བྱས་བསླུ་བྲིད་བྱས་བྱས་རིམ་པས་རིམ་པས་རིམ་པས་བྱས་རྒྱ་ནག་གཞུང་གིས་ཨ་ནི་མི་ཡིན་མདོག་མདོག་གིས་ད། སེམས་ཐག་ཉེ་པོ་བཟོ་ཡ་ལ་སོགས་པ་ཡང་ན་འདི་མ་བྱུང་བ་ཡིན་ན་ཨ་ནི་དེ་ལ་ཡ་འགོག་རྐྱེན་ག་རེ་སྤྲད་དགོས་ཀྱི་འདུག་དཀའ་ངལ་ག་རེ་སྤྲད་དགོས་ཀྱི་འདུག་གང་ལྟར་ལྟ་བཤེར་བྱས་བྱས་ཞིབ་འཇུག་བྱས་བསྡད་ཀྱི་ཡོད་པ་འདི་ར་འཕྲོད་པ་རེད། ཨ་ནི། ད་ལྟ། རྒྱ་ནག་གཞུང་ཚབ་ཡན་ལག་ལས་ཁུངས་ཁག་དང་གཞུང་ཚབ་ཡན་ལག་ལས་ཁུངས་རེད་གཞུང་ཚབ་ལས་ཁུངས་ཁག་དང་ཕྱི་སྡོད་ཀྱི་རྒྱ་རིགས་རེད་ཨ་ནི་ཕྱི་ལོགས་ལ་ཡོད་པའི་བོད་པ་རེད། དེ་ནང་བཞིན་ཤིན་ཅང་ཡུ་གུར་མི་རིགས་འདི་འདྲ་ལ་ཡ་འབྲེལ་བ་བྱེད་མཁན་འདི་འདྲ་བྱུང་བསྡད་པ་འདི་ཡོངས་གྲགས་རེད། ད་སྡུག་ས་ནས་བཤད་ན་ཉེ་ལམ་ཨ་ད་ལྟ་ནུབ་ཕྱོགས་ཨ་མི་རི་ཀའི་ནུབ་ཕྱོགས་ཁལ་ལི་ཕོར་ནི་ཡ་ལ་ཡ་ད་ལྟ་སན་ཕརན་སི་སི་ཀོ་ལ་ཡ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཕ་གར་འབྱོར་བའི་སྐབས་དེ་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ཚོང་དོན་ལྷན་ཚོགས་སྐབས་ལ་ཡ་ཨ་ནི་ངོ་རྒོལ་སྐད་འབོད་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་བ་རེད་དེ་དུས་ཙམ་པ་མི་མང་ལས་བྱེད

སྐད་ཅོར་འདི་བརྒྱབ་བྱས་གཞས་སྐད་འབའ་འདྲི་རྒྱུ་ནི་གཞས་བཏང་བྱས་ད་གོ་ཡ་མེད་པ་བོད་པའི་གི་སྐད་འབོད་དེ་གོ་ཡ་མེད་པ་བཟོ་ཡ་ཐབས་ཤེས་འདི་བྱས་ཨ་མཐའ་མ་དེ་ལ་ཡ་བོད་པའི་ལས་འགུལ་བ་ཕོ་གསར་དེ་ལ་ཡ་བརྡུངས་བྱས་ད་ལྟ་འདི་ན་སྤུ་གུ་ཆེ་བསྟན་འཛིན་ལྷ་དབང་ཞུགས་རེད་དེ་ནང་བཞིན་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ལ་ཡ་ཨ་ནི་ཅིག་སུན་གཙེར་བཟོས་བ་ཁ་པར་འཕྲོག་པ་ཨ་ནི་འབུད་རྒྱག་རྒྱབ་པ་ཨ་ནི་ཅིག་ཁོ་རང་གི་རྒྱལ་དར་དེ་ག་དེར་འཕྲོག་ཡ་ལ་སོགས་པ་དེ་འདྲས་གི་ལས་འགུལ་བྱུང་འདུག་ཨ་ད་འདི་སན་ཕྲན་སིས་ཀོ་ལ་ཡ་སྐད་འབོད་བྱེད་པའི་སྐབས་དེ་བོད་པའི་ལས་འགུལ་བ་ཚོས་གི་འདི་གསུང་གི་འདུག་ང་ཚོ།

ལགས་རེད་ད་ལྟ་ཅིག་རང་དབང་ཁང་པའི་གི་སྙན་ཐོ་བཏོན་པའི་ནང་ལོགས་ལ་གཞི་རྩའི་གི་རང་དབང་ཁང་པའི་གི་ལོ་ལྟར་རེ་བཞིན་ད་རྒྱལ་སྤྱིའི་ནང་ལོགས་གི་རང་དབང་དང་འབྲེལ་བའི་གི་ཞིབ་འཇུག་སྙན་ཐོ་བཏོན་གྱི་ཡོད་རེད་དེ་ཡིན་ནའི་འདས་པའི་ལོ་ཁ་ཤས་ནང་ལོགས་ལ་ཁོ་རང་ཚོའི་གི་སྙན་ཐོའི་གི་ད་ཅིག། ཞིབ་ཕྲ་ནང་ལོགས་ལ། ད་ལྟའི་ཆ་ལ་ད་རྒྱལ་སྤྱིའི་ནང་ལོགས་ལ་ཅིག་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་ལམ་ལུགས་རེད། དམངས་གཙོའི་རིང་ལུགས་ཀྱི་རིན་ཐང་ལ་ཅིག་དོ་ཕོག་བཏང་མཁན་ད་ཤུགས་ཆེ་ཤོས་འདི་ད་ཅིག་རྒྱལ་མཚམས་བརྒལ་བའི་གི་དྲག་གནོན་བྱེད་ཡ་གི་ཐབས་ལམ་འདི་ཆགས་ཀྱི་ཡོད་པ་ཞེས་ཁོ་ཚོས་ཀྱི་ར་སྤྲོད་བྱུང་ཡོད་རེད། ད་ལྟ་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ཅིག Transnational Repression Policy Act ཞེས་པའི་གྱི་ད་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་སྲིད་ཇུས་ཁྲིམས་འཆར་འདི་གི་གོ་དོན་རེད། ནང་དོན་ཁག་ཅིག་གཟིགས་པ་ཡིན་ན། གལ་སྲིད་ཁྲིམས་འཆར་འདི་འདྲས་ཅིག་ཨ་མི་རི་ཀའི་གི་གཞུང་གི་ངོས་ནས་གཏན་འབེབས་བྱུང་བ་ཡིན་ན། ད་ཅིག་རྒྱ་ནག་གཙོས་པའི་གི་ད་འཛམ་བུ་གླིང་ནང་ལོགས་ལ་ཅིག་རྒྱལ་ཁབ་འགྲོ་བ་མིའི་ཐོབ་ཐང་མེད་མཁན་སོ་སོའི་མི་མང་ལ་ཅིག་རང་དབང་མ་སྤྲད་མཁན་གྱི་གཞུང་མང་པོ་ཅིག་ལ། ཁྲིམས་འཆར་འདིའི་གི་བརྒྱུད་བྱས་ཉེས་ཆད་བཀལ་གྱི་ཐབས་ལམ་ཅིག་ཆགས་འགྲོ་གི་འདུག་ལྷག་པར་དུ། གལ་སྲིད་ད་ཁྲིམས་འཆར་འདི་གཏན་འབེབས་བྱུང་བ་ཡིན་ན་ཁྲིམས་འཆར་འདིའི་གི་ངོས་ནས་ཨ་མི་རི་ཀའི་གི་ཕྱི་སྲིད་ལས་ཁུངས་རེད་ད་ཕྱི་སྲིད་ལྷན་ཁང་གི་ངོས་ནས། ལོ་ལྟར་རེ་བཞིན་ད་ཁོ་རང་ཚོ་གི་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོའི་ཅིག་དེ་འདྲའི་སྟོན་ཡ་གི་ལུགས་སྲོལ་ཅིག་ཡོད་རེད་འདིའི་ནང་ལོགས་ལ། ད་རྒྱལ་མཚམས་བརྒལ་བའི་གྱི་དྲག་གནོན་དང་འབྲེལ་བ་ཡོད་པའི་གྱི། ཅིག་ད་གནས་ཚུལ་བྱུང་བ་ཆ་ཚང་ཅིག་ཞིབ་ཕྲ་བཀོད་དགོས་ཀྱི་ཡོད་དུས་རང་བཞིན་གྱི་ཨམ་རི་ཀའི་ཕྱི་སྲིད་ལས་ཁུངས་ལ་ཡང། ད་ད་རེས Transnational དེ་རྒྱལ་མཚམས་བརྒལ་བའི་གྱི་དྲག་གནོན་གྱི་གནད་དོན་འདིའི་ཐོག་ལ་ཐུགས་སྣང་ཆེན་པོ་བྱེད་དགོས་ཡ་གི་རང་བཞིན་གྱི་གནས་སྟངས་ཅིག་ཆགས་འགྲོ་གི་རེད་ལྷག་པར་དུ་ཨམ་རི་ཀའི་གྱི། ད་སྤྱིར་བཏང་ནས་ད་ལྟ་ཨ་མི་རི་ཀའི་རྒྱལ་སྤྱིའི་ནང་ལོགས་ལ་ད་དམར་ཤོག་རེད་ད་ག་ནང་བཞིན་མི་གཅིག་དབང་སྒྱུར་རེད་རང་དབང་མེད་པའི་གི་རྒྱལ་ཁབ་ད་རྒྱ་ནག་ལྟ་བུ་འདྲ་བོ་གི་རྒྱལ་མཚམས་བརྒལ་བྱས་དྲག་གནོན་འདི་གི་དམིགས་ས་འཛིན་ས་འདི་སུ་ཆགས་ཀྱི་ཡོད། ཞུས་པ་ཡིན་ན་ད་རང་བཞིན་གྱིས་འགྲོ་བ་མིའི་ཐོབ་ཐང་ཅིག་སྲུང་སྐྱོབ་བྱེད་མཁན་རེད་ད་ག་ནང་བཞིན་རྒྱ་ནག་གཞུང་དང་ལྟ་སྤྱོད་མི་མཐུན་མཁན་གྱི་གང་ཟག་རྒྱ་རིགས་གཙོས་པའི་གི་ད་བོད་མི་རེད་ཤིན་ཅང་རེད་ད་ག་ནང་བཞིན་ཧོང་ཀོང་ཐའེ་ཝན་ད་ཅིག་གྲངས་ཉུང་མི་རིགས་མང་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་ཁོ་ཚོའི་ཐོག་ལ་ད་ཅིག་རྒྱལ་མཚམས་བརྒལ་བའི་དྲག་གནོན་བྱེད་སྟངས་འདི་ཨ་ནི་ཁ་ཅིག་ལ་ཅིག་དངོས་སུ་རྡུང་རྡེག་མི་བཏང་བྱས་རྡུང་རྡེག་བྱས་ཡོད་རེད། ད་ང་ཚོས་ད་ལྟ་ཉེ་ཆར་བའི San Francisco ནང་ལོགས་ལ་ང་ཚོའི་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་ངོ་སྤྲོད་བྱས་པ་ནང་བཞིན་རེད། མ་གི་ད་ཞི་ཅིན་ཕིང་ལ་ངོ་རྒོལ་སྐད་འབོད་བྱས་པའི་སྐབས་སུ་གནས་ཚུལ་མང་པོ་ཞིག་བྱུང་བའི་གི་གནས་སྟངས་འདི་ཆགས་བསྡད་ཀྱི་ཡོད་རེད། ཁ་ཅིག་ད་འདས་པའི་ལོ་ཤས་ནང་ལོགས་ལ་ཅིག་རྒྱ་ནག་གཞུང་དང་ལྟ་སྤྱོད་མི་མཐུན་མཁན་རེད་ད་ག་ནང་བཞིན་ངོ་རྒོལ་བྱེད་མཁན་ཚོ་ད་བརླགས་པའི་ད་གར་སོང་ཆ་མེད་དུ་ཕྱིན་པའི་གི་གནས་སྟངས་འདི་འདྲས་གང་ཟག་ཁ་ཤས་ཀྱི་གྱུར་ཡོད་རེད་ཨ་ནི་ཁ་ཅིག་ལ་ཅིག་དངོས་སུ་ད་རྡུང་རྡེག་འདི་འདྲས་བྱེད་མ་ཐུབ་པ་ཡིན་ན་ཨ་ནི་ཅིག་ད་དེང་སང་གི་དུས་ཚོད་འདི་དྲ་རྒྱའི་དུས་ཅིག་ཡིན་དུས་དྲ་རྒྱའི་ཐོག་ནས་ད་སུན་གཙེར་བྱས་རེད་ཚིག་རྩུབ་བེད་སྤྱོད་བཏང་བྱས་གང་ལྟར་ད་གང་ཟག་འདི་མི་འདི་གི་ཅིག་ལུས་པོ་ལ་དངོས་སུ་གནོད་སྐྱོན་བྱེད་མ་ཐུབ་པ་ཡིན་ནའི་སེམས་ནང་ལོགས་ལ་ཅིག་ད་ཅིག། ད་ཉེན་བརྡ་མང་པོ་བཏང་བྱས་དཀའ་ངལ་མང་པོ་འཕྲད་པའི་གི་གནས་ཚུལ་ཆགས་ཡོང་དུས་རང་བཞིན་གྱིས་ད་རྒྱལ་མཚམས་བརྒལ་བའི་གི་དྲག་གནོན་བྱེད་སྟངས་བྱེད་ལུགས་འདི་ཅིག་འདི་འདྲས་ཅིག་ཆགས་བསྡད་ཀྱི་འདུག་ཨང། ད་ལྟ་ཨ་མི་རི་ཀའི་གཞུང་གི་ངོས་ནས་གལ་སྲིད་ད་ད་ལྟ་ཅིག་རྒྱལ་མཚམས་བརྒལ་བའི་གི་དྲག་གནོན་གྱི་སྲིད་ཇུས་འདི་ལག་ཁྲིམས་འཆར་འདི་གཏན་འབེབས་བྱུང་བ་ཡིན་ན། ཨ་ནི་འདི་འདྲའི་བྱེད་མཁན་གྱི་གཞུང་འདི་སུ་ཡིན་མེད་དང་ལྷག་པར་དུ་འདི་འདྲའི་བྱེད་ས་ད་རྒྱལ་མཚམས་བརྒལ་བའི་དྲག་གནོན་བྱེད་ས་གང་ཟག་འདི་ཚོ་སུ་རེད་འདུག་མི་རེ་རེ་རེ་རེ་ད་འདི་ཚོ་ཅིག་ངོ།

གཞི་རྩའི་གི་ད་བོད་མི་མང་པོ་ཅིག་རེད་ལྷག་པར་དུ་རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་བའི་གི་དྲག་གནོན་བྱེད་སྟངས་འདི་ཅིག་བྱེད་ས་འདི་མི་གང་ཟག་ད་ཡིན་དང་ཡིན་འདི་མཉམ་དུ་སྤྱི་ཚོགས་རེད་གཞུང་འབྲེལ་མ་ཡིན་པའི་ཚོགས་པ་རེད་ད་ག་ནང་བཞིན་ཆེ་ས་ལ་ཨ་ནི་ད་གཞུང་ཆ་གཞུང་ལ་ཡང་ད

ལག་རྩེད་སྤོ་ལོ་རྩེད་མཁན་སྐད་གྲགས་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་པ་དང་ད་ག་ནང་བཞིན་བོད་པའི་གི་གནད་དོན་ཐོག་ལ་ཡང་རྒྱབ་སྐྱོར་ཤུགས་དྲག་ཆེན་པོ་ཞིག་གནང་མཁན་ཞིག་ཆགས་བསྡད་དགོས་རེད། ཁོ་རང་ལྟ་བུ་ཆ་མཚོན་པ་ཡིན་ན་ད་ལྟ Transnational Repression ད་རྒྱལ་མཚམས་བརྒལ་བའི་གི་དྲག་གནོན་བྱེད་སའི་བྱེད་ས་ད་བྱེད་མཁན་གྱི་བྱེད་ཡུལ་གི་གང་ཟག་ད་ཚང་མས་གི་མཁྱེན་བསྡད་ཅིག་ཆགས་བསྡད་དགོས་རེད་ཁོ་རང་ལ་ཆ་མཚོན་པ་ཡིན་ན Turkey གཞུང་རེད་གཞུང་གི་ཁོ་རང་སུ་གིས་ཏུར་ཀི་གཞུང་ལ་ཡ་རྩིས་སྤྲད་པ་ཡིན་ན་ཨ་མི་རི་ཀའི་གི་ས་ཡ་ཨ་སྒོར་ས་ཡ་ཕྱེད་ཀ་རྔན་པ་བཞག་ཡོད་པའི་གི་གནས་སྟངས་ཅིག་ཆགས་ཡོང་དུས་རང་བཞིན་གི་ད་རྒྱལ་ཁབ་ཏུར་ཀི་གཙོས་པའི་གི་རྒྱ་ནག་གཞུང་ལྟ་བུ་ཡིན་ན་ད་རྒྱལ་མཚམས་བརྒལ་བྱས་ཨ་མི་རི་ཀ་རང་དབང་རྒྱལ་ཁབ་གི་དེ་འདྲའི་ཅིག་ནང་ལོགས་ལ་ཡང་ཁོ་རང་ཚོ་གི་ད་དྲག་ཤུགས་རེད་ཤུགས་གནོན་འདི་ཁྱབ་ཆེན་པོ་ཡོད་པ་ཅིག་མཚོན་བསྡད་ཀྱི་འདུག་ཨ།

ད་བཙན་བྱོལ་ནང་ལོག་བཙན་བྱོལ་ཟེར་དགོས་རེད་ད་རྒྱ་ནག་གི་ཕྱི་ཕྱོགས་ལ་ཡ། ཁོང་ཚོ་དེ་གའི་དེ་ཚོགས་པ་དང་སྒྲིག་འཛུགས་དེ་ག་འདྲ་འཛུགས་ཀྱི་ཡོད་མེད་དེ་གའི་དེ་གསལ་སྟོན་བྱས་ཡོད་རེད། ལྷག་པར་དུ་ད་ལྟ་ད་ནང་མི་དཔེར་ན་བཙན་བྱོལ་ནང་ལོག་ལ་ཡོད་པ་ཚོ་རེད་ཡང་མིན་ན་བོད་ནང་ལོག་ཡོད་པ་ཚོ་ནང་མི་ཚོ་ལ་ཡ་གནོན་ཤུགས་སྤྲད་བྱས་དཔེར་ན་ད་ཨ་མི་རི་ཀའི་ནང་བོད་པ་ཅིག་ཡོད་པ་ཡིན་ན་བོད་པ་དེ་གའི་ནང་མི་དེ་དཔེར་ན་ཆབ་མདོ་འདྲ་བ་ཅིག་ལ་ཡོད་པ་ཡིན་ན་ཆབ་མདོ་ཡོད་མཁན་ནང་མི་དེ་ལ་ཡང་ཤུགས་རྐྱེན་སྤྲད་བྱས་ཁྱེད་རང་ཕྲུ་གུ་དེ་འདྲ་བྱེད་ཀྱི་ཟེར་དེ་འདྲ་བ་ལ་ཡང་ཐོབ་ཐང་བཅད་ཡ་ལ་སོགས་པ་ཡང་དེ་འདྲས་ཡང་ཡོང་གི་ཡོད་པ་འདྲ་ད་དེ་འདི་གས་ཚང་མ་ལ་ད་གང་ལྟར་འདོད་དོན་དེ་ག་རེ་བསྒྲུབ་ཡ་རེད་ལབ་ན་རྒྱ་ནག་གཞུང་གི་རང་ཉིད་ཀྱི་ལྟ་བ་དེ་ཨ་ནི་འདོད་པ་ཡོད་མེད་ལ་མ་ལྟོས་པར་གཞན་གྱི་ཐོག་ལ་བཙན་སྐུལ་བྱེད་ཡ།

ཡང་ཅིག་འཆལ་གཏམ་དེ་འདྲས་ནི་ཁ་པར་དེ་འདྲའི་ནང་ལོག་ནས་ནི་ནད་འབུ་དེ་འདྲ་བཏང་བྱས་འཆལ་གཏམ་དེ་འདྲས་སྤེལ་བཅུག་ནས་གསར་འགོད་པ་དེ་འདྲས་ཀྱིས་ནི་ཆེ་མཐོང་ལ་ཡང་གནོད་པ་བྱས་པ་དེ་འདྲས་ཀྱི་ལས་དོན་དེ་འདྲས་སྤེལ་བྱས་གང་ལྟར་དྲ་རྒྱའི་ཐོག་ནས་ཡིན་ན་ཡང་ནི་ད་རྒྱལ་སྤྱིའི་ནང་ལོག་ལ་འདུག་སེ་བྱས་ནས་དྲག་གནོན་བྱེད་ཀྱི་ཡོད་པ་དེ་ཡོངས་གྲགས་ཆགས་བསྡད་ཀྱི་ཡོད་རེད་དེ་ལྷག་པར་དུ་རྒྱ་ནག་གི་ཐོག་ལ་དམིགས་བསལ་གྱི་སྡང་ཟུག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡ་ཅིག་ཆགས་པ་རེད་ད་དེ་ནས་ད་ལྟ། ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ཡང་ད་དེང་སང་ཕྱིས་སུ་འདི་དོ་སྣང་ཞེ་པོ་ཅིག་གནང་གི་འདུག་ཨང། ད་དཔེར་ན་ཉེ་ལམ་རང་ཕྱི་ཟླ་བཅུ་གཅིག་གི་ཚེས་པ་བཅུ་གཅིག་ལ་ཡང་གསར་འགོད་བསྒྲགས་གཏམ་ཞིག་སྤེལ་བ་རེད་རྒྱ་ནག་གྲོས་ཚོགས་ཀྱི་རྒྱ་ནག་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱི་ཚོགས་འདུ་འདི་བསྐོང་གནང་བ་རེད་སྐབས་དེ་དུས་ཡུ་གུར་མི་རིགས་དེ་འདྲ་འདུག་བོད་པའི་གི་སློབ་ཕྲུག་ཚོགས་པའི་གི་སྐུ་ཚབ་འདུག་ད་ག་ནང་བཞིན་རྒྱ་མི་རིགས་འདུག་ད་ཁ་སེང་ཡང་ད་ང་ཚོ་བརྙན་ཐུང་དེ་འདྲ་མང་པོ་ཞིག་བལྟས་པ་རེད་འདི་ནང San Francisco སྐབས་ལ་ཡང་ད་ལྟ་ངོ་རྒོལ་བྱེད་པའི་སྐབས་དེ་ཧོང་ཀོང་གི་ལས་འགུལ་བ་ཅིག་ལ་ཡ་ཉེས་རྟགས་སྡུག་ཅག་ཞེ་པོ་ཅིག་རག་འདུག་ང་དེ་དུས་བོད་པའི་བུད་མེད་ཅིག་ང་ཚོ་དེ་དུས་ངའི་ད་ལྟ་ངོ་ཤེས་པ་འདི་འདྲའི་ཅིག་ལ་ཡ་གློག་བརྙན་འདི་འདྲ་བསྐུར་རོགས་བྱེད་ཞུས་དུས་ཙམ་པ་ཁོ་ཚོས་འདི་འདྲའི་གློག་བརྙན་འདི་བསྐུར་སླེབས་སོང་ང་དེའི་ནང་ལོགས་ལ་ཡ་ག་རེ་བསྟན་འདུག་ཟེར་ན་བོད་པ་བུ་མོ་དེ་གིས་མགྱོགས་པོ་མགྱོགས་པོ་ཕྱིན་བྱས་སྐྱོབ་ཐབས་བྱེད་ཀྱི་འདུག་ང་མཐའ་མ་དེ་ཁོ་རང་ཁོ་རང་གདོང་པ་ཚང་མ་མ་བརྩེགས་དགོས་ཚུལ་བཟོས་འདུག་ང་ད་ཉེས་རྟགས་བཏང་བྱས།

འཇུ་བཟུང་བྱེད་ཡག་དང་བཙན་ཁྲིད་བྱེད་ཡག་རྡུང་རྡེག་གཏང་ཡག་གི་བྱ་ཐབས་འདི་ད་དེང་སང་ཨ་མི་རི་ཀའི་རང་དབང་ལུང་པའི་ནང་ལོགས་ལ་ཡིན་ནའང་འདི་ལག་བསྟར་བྱེད་ཀྱི་ཡོད་རེད་པ་བྱེད་དུས་ཙམ་པ་ད་ད་ལྟ་ཉེ་ཆར་ཚོགས་ཆུང་གི་ཚོགས་གཙོ་ད་ལྟ Chris Smith ཁོ་རང་གིས་ནས་འདིའི་ཐོག་ལ San Francisco ན་ཡོད་པའི་རྒྱ་ནག་གཞུང་ཚབ་ཀྱི་བྱ་སྤྱོད་འདི་གའི་འདི་ཐེར་འདོན་བྱེད་དགོས་རེད་ཅེས་གསུངས་སོང་ང་ལྷག་པར་དུ་ཉེས་རྟགས་བཏང་མཁན་འདི་གའི་འདི་སྐོར་སྲུང་བའི་གིས་ཞིབ་འཇུག་བྱས་ནས

ས་གནས་ས་ཐོག་གི་སྐོར་སྲུང་ཉེན་རྟོག་པ་ཚོ་ལ་ཡང་ཞུ་གཏུག་ག་འདྲ་བྱེད་དགོས་ཀྱི་རེད་དེ་འདྲས་ཀྱི་ཐོག་ནས་ད་གནས་གནས་ཚུལ་འདྲ་མི་འདྲ་ཡོང་སྲིད་ཀྱི་རེད་སྐབས་རེ་དུ་བ་འཇིགས་སྐུལ་བྱས་པ་ཡོང་སྲིད་ཀྱི་རེད་སྐབས་རེ་ཉེས་དག་བཏང་པ་ཡོང་སྲིད་ཀྱི་རེད་སྐབས་རེ་གཅིག་འཇུ་བཟུང་བྱས་ནས་ཁྲིད་འགྲོ་བ་ལ་སོགས་པ་དེ་འདྲས་ཡོང་སྲིད་ཀྱི་རེད་སྐབས་རེ་སུན་གཙེར་བཟོས་པ་ཡོང་སྲིད་ཀྱི་རེད་གནས་སྟངས་ཅི་རིགས་ཀྱི་ཐོག་ལ་ཡང་གདོང་ལེན་བྱེད་ཕྱོགས་ཐོག་ལ་ཡང་ལམ་སྟོན་འདྲས་གནང་ཡ་འདྲས་ཆགས་བསྡད་ཀྱི་ཡོད་རེད་ད། དེང་སང་ཕྱིས་སུ་རྒྱ་ནག་གི་ཁ་གཏད་ད་གཙོ་བོ་དེ་ཨ་མི་རི་ཀ། དང་ཡུ་རོབ་ནང་ཆགས་འགྲོ་གི་ཡོད་དུས་ད་ཨ་རི་དང་ཡུ་རོབ་ནང་དུ་བ་ལ་ཡ་དེ་ཉེ་ལམ་རྣམ་པ་ཚོས་མཁྱེན་གི་རེད་ཨ་མི་རི་ཀའི་ནང་དུ་བ་ལ་ཡ་རྒྱ་ནག་གཞུང་གིས་སྐོར་སྲུང་ལས་ཁུངས་རང་བཙུགས་བྱས་ད་མིང་མེད་པའི་གི་སྐོར་སྲུང་ལས་ཁུངས་རང་བཙུགས་བྱས་དེའི་ནང་ལོགས་ལ་ད་ལས་དོན་དེ་སྒྲུབ་པོ་འདུག་ཟེར་དེ་ར་འཕྲོད་པ་རེད་བ་ད་ད་ལྟ་དེ་རྒྱ་ནག་གི་ཆེད་དོན་ལས་དོན་ལྷན་ཚོགས་ཆེ་ཁུག་མ་རེད་རྒྱ་ནག་ཐོག་ལ་ཡ་ཐབས་བྱུས་ཀྱི་ཐོག་ནས་གྲོས་ཚོགས་ཀྱི་ལས་དོན་གནང་མཁན་ཨ་མི་རི་ཀའི

ཨ་མི་རི་ཀའི་ཁྲིམས་ཐོག་ནས་ཁྲིམས་ཀྱི་ཁྲིམས་འཆར་འདིའི་ཐོག་ནས་གལ་སྲིད་འདི་གཏན་འབེབས་གནང་པ་ཡིན་ནའང་ཁྲིམས་འཆར་འདིའི་ཐོག་ནས་གདོང་ལེན་གནང་དགོས་ཡ་དེ་ག་དེ་བྱས་ཙང་ལོ་ཟླ་གང་ལྟར་ཨ་རིའི་ཕྱི་སྲིད་ལས་ཁུངས་རེད་ཡང་ན་ནང་སྲིད་ལས་ཁུངས་དེ་ག་དེ་གིས་གནང་དགོས་ཡ་གི་གནད་དོན་ཆགས་འགྲོ་གི་རེད་བསམ་གྱི་འདུག། ལགས་རེད་ད་ད་ལྟ་ངས་གོང་ལ་དེ་ད་ད་ཁྲལ་ཐར་ཁེ་གི་མི་སེར་ཡིན་པ་ཨེན་ནེས་ཀཱན་ཊར་གྱི་དཔེ་མཚོན་ཅིག་བཞག་པ་ཡིན། ད་ད་ག་ནང་བཞིན་ཁོ་རང་འདྲ་བོ་ཡིན་ན་ཅིག་ད་འཛམ་བུ་གླིང་ནང་ལོགས་ལ་ཅིག་ཚང་མས་ཀྱིས་ངོ་ཤེས་མཛད་ཡས་ཀྱི་གང་ཟག་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ཆ་མཚོན་པ་ཡིན་ནས་ཉེ་བའི་ཆར་ལ་ད་བོད་པའི་སློབ་ཕྲུག་རེད་གཞོན་སྐྱེས་འཐབ་རྩོད་པ་འཆི་མེད་ལྷ་མོ་ལགས་ད་ཅིག་ཁ་ན་ཌ་བཞུགས་པའི་སྐབས་སུ་ཅིག་མཐོ་སློབ་ཀྱི་སོ་སོའི་སློབ་གྲྭ་འདིའི་ནང་ལོགས་ལ་ཅིག་ཏཱ། འགན་འཛིན་རེད་ཏཱ། སློབ་གྲྭའི་གི་སྲིད་འཛིན་གྱི་སློབ་ཕྲུག་ཚོགས་པའི་གི་སྲིད་འཛིན་གྱི། ཏཱ། རྐུབ་སྟེགས་སྒང་ལ་བཞེངས་པའི་སྐབས་སུ་ཧ་ལས་པའི་གི་ཏཱ། སློབ་ཕྲུག། རྒྱ་རིགས་སློབ་ཕྲུག་གི་ཅིག་ཏཱ། དྲ་རྒྱའི་ཐོག་ནས་ཅིག། སོ་སོའི་ཚེ་སྲོག་ལ་ཡང་ཉེན་ཁ་བཟོ། བཟོ་གི་རེད་ཟེར་དེ་འདྲས་གི་ཏཱ། ཉེན་བརྡ་བཏང་བའི་ཅིག་སུན་གཙེར་ཧ་ལས་པའི་ཤུགས་ཆེན་པོ་བཟོས་པའི་གི་གནད་དོན་འདི། གསར་འགྱུར་བརྒྱུད་ལམ་ཁག་མང་པོ་ཅིག་ནང་ལ། བྱུང་ཡོད་རེད། ལྷག་པར་དུ་ཏཱ་ད་ལྟ། ཏཱ། རྒྱ་ནག་གི་རྒྱལ་མཚམས་བརྒལ་བའི་ཀྱི་དྲག་གནོན་གྱི་ཏཱ། ཉེ་ཆར་ཏཱ། བྱུང་བའི་ཀྱི་གནད་དོན་འདི་ད་ལྟ་ཨེ་པེག་གི་ཚོགས་འདུའི་སྐབས་ཏུ། གཅིག་བོད་མི་གཙོས་པའི་ཀྱི་གྲངས་ཉུང་མི་རིགས་མང་པོ་ཅིག་གིས་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་ཀྱི་གནད་དོན་ཅིག་ཆགས་ཡོང་དུས་སྐབས་དེ་དུས་ཏཱ། བོད་པའི་ཀྱི། གཅིག། ཞི་བའི་ངོ་རྒོལ་འདི་གོ་སྒྲིག་གནང་མཁན་གྲས་ཡིན་པ་ད་ལྟ་བོད་རང་བཙན་སློབ་ཕྲུག་ཚོགས་པའི་སྤྱི་ཁྱབ་འགན་འཛིན་པད་མ་སྒྲོལ་མ་ལགས་ཆགས་བསྡད་ཀྱི་ཡོད་རེད་ཁོ་རང་ཡིན་ན་ད་ལྟ་ཉེ་ཆར་ཨ་མི་རི་ཀའི་རྒྱལ་ས Washington DC ནང་ལོགས་ལ་གཅིག། རྒྱ་ནག་ལས་དོན་ཚོགས་ཆུང་གི་གསར་འགོད་ལྷན་ཚོགས་སྐབས་སུ་གཅིག། སྐབས་དེ་དུས་བྱུང་བའི་ཀྱི་བྱུང་བ་རེད་ཅིག་མྱོང་ཚོར་ཁག་ཅིག་ངོ་སྤྲོད་ཞུས་པ་རེད་སྐབས་དེ་དུས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཁོ་རང་ལ། ཅིག་ཁོ་རང་ཡིན་ན་ཅིག་ད་ལོ་མང་པོ་ཅིག་རིང་ཁ་སློབ་ཕྲུག་ཅིག་ལོ་ན་ཆུང་དུས་སྐབས་དུས་ནས་ཅིག། ཞི་བའི་ངོ་རྒོལ་ལས་འགུལ་མང་པོ་ཞིག་ལ་མཉམ་ཞུགས་གནང་གི་ཡོད་དུས་དེ་འབྲེལ་གྱི་རྒྱ་ནག་གཞུང་གི་ངོས་ནས་ད་ཅིག་དྲག་པོའི་ཀྱི། ད་རྒྱལ་མཚམས་བརྒལ་བྱས་དྲག་གནོན་བྱེད་ཡས་ཀྱི་གནད་དོན་འདི་དང་དེ་སྔ་གཟིགས་ཡིན་པའི་གཟིགས་མྱོང་ཡོད་པའི་སྐོར་ལ་བཀའ་འདྲི་ཞུས་པའི་སྐབས་སུ་ཁོ་རང་གིས། དེ་སྔ་ནས་ཡོད་པ་གཅིག་དང་དེ་ཡང། ད་ལྟ་ཉེ་བའི་ཆར་ལ་རྒྱ་ནག་གཞུང་གིས། རྒྱལ་མཚམས་བརྒལ་བའི་གི་དྲག་གནོན་གྱི་སྲིད་ཇུས་འདི་ཚོ་གཅིག། མགོ་རྙོག་པོ་དང་རང་བཞིན་གྱི་གཅིག། ད། དྲག་ཤུགས་ཆེ་རུ་ཕྱིན་ཡིན་པ་གཅིག་གསུང་གི་འདུག་ལྷག་པར་དུ། ཁོ་རང་གིས་གནད་དོན་གལ་ཆེན་པོ་གཅིག་རྒྱ་ནག་གཞུང་གི་དམིགས་ས་ཟིན་ས་གཙོ་བོ་འདི་གཅིག་ད་བོད་པའི་སྤྱི་ཚོགས་ལ་ཆ་མཚོན་པ་ཡིན་ན་བོད་པའི་གཞོན་སྐྱེས་གཅིག་ཆགས་བསྡད་ཀྱི་འདུག་ཞེས་ཁོ་རང་གིས་གསུང་ཡོང་དུས་རང་བཞིན་གྱིས་གཅིག་རྒྱ་ནག་གཞུང་ལ་ད་ད་ལྟ་གཅིག་བཙན་བྱོལ་ནང་ལོགས་རེད་ལྷག་པར་དུ་ཨ་མི་རི་ཀ་ལྟ་བུ། ལྟ་བུ། རང་དབང་རྒྱལ་ཁབ་ནང་ལོགས་ལ་ཅིག་བོད་མི་ཚོས་ཀྱིས། ལས་འགུལ་སྤེལ་བའི་སྐབས་སུ་རེད་ཞི་བའི་ངོ་རྒོལ་བྱེད་པའི་སྐབས་སུ་རེད་ཅིག་ད། ཚོགས་འདུ་རེད་ཅིག་བགྲོ་གླེང་རེད་ད་བོད་པའི་གནད་དོན་དང་འབྲེལ་བྱས་ག་རེ་བྱས་པ་ཡིན་ནའི་ཅིག། གནས་ཚུལ་འདི་ཚོ་ཆ་ཚང་ཅིག་ད་ཡ་གི་རྒྱ་ནག་གཞུང་རེད་ལྷག་པར་དུ། སྲིད་འཛིན་ཞི་ཅིན་ཕིན་ལ་ཅིག་སུན་གཙེར་དང་དོ་ཕོག་ཅིག་བཏང་གི་ཡོད་པ་ཅིག་ལྟ་ད་རེས་རྒྱ་ནག་གཞུང་གིས་ད་ལྟ་རྒྱལ་མཚམས་བརྒལ་བྱས། དེ་འདྲའི་དྲག་གནོན་བྱེད་ཡས་ཀྱི་སྲིད་ཇུས། འདི་ཚོ་གི་གནོད་ས་འདྲ་པོ་གཅིག་ངོས་འཛིན་ཆགས་བསྡད་ཀྱི་འདུག་ཞེས་གསུངས་བསྡད་ཀྱི་འདུག་ད་ད་ལྟ་ཡང་འདི་ཉེ་བའི་ཆར་ལ་ད་ལྟ་སྐུ་ཞབས Mike Gallagher ད་ཡིན་ན་རྒྱ་ནག་ལས་དོན་ཚོགས་ཆུང་གི་མ་རེད་རྒྱ་ནག་ཐོག་གི་འཐབ་ཇུས་ཚོགས་ཆུང་གི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་གི་ད་འདི་ཆགས་བསྡད་ཀྱི་ཡོད་རེད་ཚོགས་གཙོ་ཆགས་ཡོང་དུས་ཁོ་རང་གིས་ད་ལྟ་ཉི་མ་ཁ་ཤས་གོང་ལ་རྒྱ་ནག་གི་ད་ཅིག། རྒྱལ་མཚམས་བརྒལ་བའི་གི་དྲག་གནོན་སྐོར་གྱི་གཏམ་བཤད་ཅིག་གནང་ཡོད་རེད་འདིའི་སྐབས་དུ། རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་ཐབས་ཇུས་ཡོད་རེད་འདི་ཅིག་མི་གང་ཟག་ཁ་ཤས་ཅིག་དང་ཅིག་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་དེ་ཚོ་ཙམ་མ་ཡིན་པར་ཁོ་རང་ཚོ་གི་དམིགས་ཡུལ་དེ་ད་ལྟ་གི་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་ཐབས་ལམ་བརྒྱུད་བྱས་ཅིག། གང་ཟག་དེ་ཚོ་ལ་ཅིག་ད་རྡུང་རྡེག་བྱེད་ཡ་དང་སུན་གཙེར་བཟོ་ཡ་ཙམ་མ་ཡིན་པར་ཨ་མི་རི་ཀ་ལྟ་བུ་འདྲ་པོ་ཡིན་ན། མི་དཀྱུས་མ་ཚོ་གི་བསམ་བློའི་ནང་ལོགས་ལ་ཡང་ཅིག་རྒྱ་ནག་གཞུང་གིས་གནོན་ཤུགས་སྤྲད་ཐུབ་ཡ་དེ་འདྲའི་གི་ད་ཐབས་ལམ་གཞི་རྒྱ་ཆེ་བ་ཅིག་ཡིན་པ་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ལྷག་པར་དུ་རྒྱ་ནག་གཞུང་གི་དམིགས་ས་ཟིན་ས་དེ་ཚོའི་ཤུགས་རྐྱེན་སྤྲད་ས་གཙོ་བོ་གཅིག་དེ་ཨ་མི་རི་ཀ་ནང་ཡོད་པའི་གི་གཙུག་ལག་སློབ་གྲྭ་ཆེན་མོ་དེ་ཚོ་ཅིག་ཆགས་བསྡད་ཀྱི་འདུག་ད་དེ་མ་ཡིན་པ་ནི་ཨ་མི་རི་ཀའི་གི་གློག་བརྙན་གྱི་ད་སྒྲིག་འཛུགས་ནང་ལོགས་ལ་རེད Hollywood ནང་ལོགས་ལ་ད་རྒྱ་ནག་གཞུང་གི་ཅིག་ཤུགས་རྐྱེན་ག་ཚོད་ཟུག་ཡོད་མེད་དེ་ཚང་མ་ཅིག་རེད་ད་ག་ནང་བཞིན་ཅིག་ཨ་མི་རི་ཀའི་གི་དངུལ་ཁང་ཆེན་པོ་དེ་ཚོའི་གི་ནང་ལོགས་ལ་རེད་ད་ག་ནང་བཞིན་ད་དེང་སང Technology ད་ཅིག་དང་འབྲེལ་བ་ཡོད་པའི་གི་ཚོང་ལས་མང་པོ་ཞིག་ཨ་མི་རི་ཀའི་ནང་ལོགས་ལ་ད་རྒྱ་ནག་དང་ཐད་ཀར་འབྲེལ་བ་ཆགས་ཡོང་དུས་དེ་ཚོའི་ནང་ལོགས་ལ་ཤུགས་རྐྱེན་གང་འདྲ། ཕྱོགས་གང་ས་ནས་རྒྱ་ནག་གཞུང་གིས་ཅིག་རྒྱལ་མཚམས་བརྒལ་བྱས་ཨ་མི་རི་ཀ་རང་དབང་རྒྱལ་ཁབ་ལྟ་བུ་ནང་ལོགས་ལ་ཅིག་གནོན་ཤུགས་སྤྲད་པ་མ་ཟད་ཁོ་རང་ཚོ་ད་རྒྱ་ནག་དམར་ཤོག་གཞུང་གི་ཤུགས་རྐྱེན་དེ་ཡང་ད་དེ་སྔ་ལས་ཤུགས་ཆེ་རུ་བཏང་ཡས་ཀྱི་ད་ཐབས་ལམ།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཚེས་ཉི་ཤུ་ཉིན་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཆེས་ཐོག་མ་དེ་དབུ་འབྱེད་གནང་རྒྱུ་ཡིན་པ་རེད་འདུག་དེ་ཡང་རེས་གཟའ་ལྷག་པ་ཉིན་བསྐྱང་རྒྱུའི International Sangha Forum ཞེས་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེའི་བརྗོད་གཞི་ནི་ནང་པའི་ལམ་ལུགས་འདྲ་མིན་ཁག་གི་བར་མཐུན་ཐབས། དེང་རབས་ངོས་ལེན་ཐོག་སྟོན་པ་བཅོམ་ལྡན་འདས་ཀྱི་བཀའི་ཐོག་བགྲོ་གླེང་ཞེས་པ་དེར། ནང་པའི་དགེ་འདུན་པ་དང་སློབ་གཉེར་ཁང་ཁག་གི་བླ་ཆེན་དང་མཁན་པོ་སོགས་པས་བཀའ་སློབ་གནང་རྒྱུ་ཡིན་པ་རེད་འདུག། ཡང། ཉེ་ལམ་ཡུ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་རྣམས་རྒྱ་བསྒྱུར་བྱེད་པའི་གཏན་འཇགས་སློབ་གྲྭ་ཁག་འཛུགས་པ་དེ་འཕྲལ་དུ་མཚམས་འཇོག་དགོས་པའི་གྲོས་ཆོད་ཞིག་གནས་འཇོག་གནང་བ་དེར། ཕྱི་ཚེས་བཅུ་བདུན་ཉིན་རྒྱ་ནག་གི་དབྱིན་ཡིག་གསར་ཤོག China Daily ཞེས་པ་དེས་དགག་ལན་གྱི་ཆེད་བརྗོད་རྩོམ་སྒྲིག་ཞིག་སྤེལ་ཡོད། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན།